གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བཅུ་པ་སྨིན་དྲུག་ཟླ་བའི་ཚེས་པ་ཉི་ཤུ་བཞི་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་དྲུག་རེས་གཟའ་ལྷག་པའི་དགོང་དྲོའི་ལས་རིམ་འགོ་ཚུགས་ཞུ་གི་ཡོད། ལས་རིམ་དེ་བཞིན་དབྱངས་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་རྒྱ་ནག་གཞུང་གིས་དགའ་ལྡན་ལྔ་མཆོད་རིང། ལྷ་སའི་ཁུལ་དུ་རྒྱ་གཞུང་གི་ལས་བྱེད་དང་དགེ་ལས་སློབ་ཕྲུག་རྣམས་མཆོད་མཇལ་དུ་འགྲོ་མི་ཆོག་པའི་བཙན་བཀའ་བཏང་ཡོད་པ་དང། ཡང་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་ཁ་སང་ཕྱི་ཚེས་ལྔ་ཉིན་ཀུན་གཟིགས་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མ་མཆོག་རྒྱ་ནག་གཞུང་གི་འཛིན་བཟུང་དོ་དམ་འོག་ནས་གློད་གྲོལ་ཡོང་ཐབས་ཀྱི་ལས་འགུལ་ཞིག་དབུ་འབྱེད་གནང་བ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་རྒྱ་གར་གྱི་ཧོ་ལི་ཝུད་གློག་བརྙན་འཁྲབ་ཁྲིད་པ་ཞིག་ནས་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐོར་དངོས་བྱུང་གློག་བརྙན་ཞིག་བཟོ་གཏན་འཁེལ་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ཁེ་ན་ཌའི་གྲོང་ཁྱེར Toronto བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་གངས་ལྗོངས་ཆོས་ལྡན་གླིང་དུ་དྭངས་བླངས་དཔྱ་ཁྲལ་ལག་དེབ་གསར་བཟོ་དང་ནོར་བཅོས། མཚན་ཁ་སྣོན་བཅས་གནང་མུས་ཡིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གིས་བོད་པ་ཙམ་མ་ཡིན་པར་ཕྱི་རྒྱལ་གྱི་གཙུག་ལག་སློབ་གྲྭ་ཆེན་མོ་ཁག་ཅིག་དང་ལྷན་དུ་དུས་ཐུང་ཞིབ་འཇུག་གི་ལས་འཆར་ཁག་གི་ཐོག་མཉམ་འབྲེལ་གནང་བཞིན་ཡོད་པའི་ཁར་དབྱར་དུས་ཕྱི་རྒྱལ་དུ་ཡོད་པའི་བོད་པའི་སློབ་ཕྲུག་ཚོའི་ཆེད་དུ། བོད་ཀྱི་སྐད་ཡིག་དང་རིག་གཞུང་ངོ་སྤྲོད་ཀྱི་ལས་འཆར་ཞིག་གོ་སྒྲིག་གནང་བཞིན་ཡོད་པ་དེ་དག་རྒྱ་ཆེ་རུ་གཏོང་ཐབས་གནང་རྩིས་ཡོད་པ་སོགས་ཀྱི་སྐོར་བསྐྱར་ཟློས་ཞུ་རྒྱུ་དང། དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དང་མཇུག་ཏུ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་བཅས་དེ་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ལ་རྒྱ་ནག་གཞུང་གིས་དགའ་ལྡན་ལྔ་མཆོད་རིང་ལྷ་སའི་ཁུལ་དུ་རྒྱ་གཞུང་གི་ལས་བྱེད་དང་དགེ་ལས་སློབ་ཕྲུག་རྣམས་མཆོད་མཇལ་དུ་འགྲོ་མི་ཆོག་པའི་བཙན་བཀའ་བཏང་འདུག་དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་དྷ་རམ་ས་ལ་ནས་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་འབྱོར་བྱུང་བ་དེ། གཤམ་ལ་སྙན་སྒྲོན་ཞུ་གི་ཡིན། ལོ་ལྟར་བོད་ཟླ་བཅུ་པའི་ཚེས་ཉི་ཤུ་རྩ་ལྔ་ནི་རྗེ་ཙོང་ཁ་པ་བློ་བཟང་གྲགས་པ་མཆོག་དགོངས་པ་ཆོས་དབྱིངས་སུ་ཐིམ་པའི་ཉིན་མོ་སྟེ། དགའ་ལྡན་ལྔ་མཆོད་ཅེས་བོད་ནང་གི་བོད་མི་ཚོས་དགོན་པ་ཁག་ཏུ་མཆོད་མཇལ་དང་མི་མང་འདུ་འཛོམས་བྱེད་སྲོལ་ཡོད་པ་བཞིན། འདི་ལོའི་དགའ་ལྡན་ལྔ་མཆོད་དང་འབྲེལ་བོད་ཀྱི་རྒྱལ་ས་ལྷ་ས་ཁུལ་དུ་རྒྱ་ནག་གཞུང་གིས་སྲིད་གཞུང་གི་ལས་བྱེད་དང་དགེ་རྒན་དང་སློབ་ཕྲུག་སོགས་ལ་ཚོགས་འདུ་དང་འབྲེལ་དགའ་ལྡན་ལྔ་མཆོད་ལ་དགོན་པ་ཁག་ཏུ་མཆོད་མཇལ་དང་གནས་སྐོར་ལ་འགྲོ་སྐྱོད་མི་ཆོག་པའི་བཀག་འགོག་བྱེད་བཞིན་ཡོད་པ། དེ་བཞིན་ལྷ་ས་གྲོང་ཁྱེར་ནང་མི་མང་གི་ཁ་པར་དང་སྤྱི་ཚོགས་དྲ་ལམ་སོགས་ལ་ལྟ་བཤེར་བྱེད་འགོ་ཚུགས་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་ཁག་ཅིག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་འབྲེལ་ཡོད་ཅིག་ནས་མུ་མཐུད་ཉེ་སྔོན་ནས་བཟུང་སློབ་གྲྭ་ཁག་གི་དགེ་རྒན་ཚོ་ཚོགས་འདུ་སོགས་དང་འབྲེལ་དགའ་ལྡན་ལྔ་མཆོད་ལ་མཆོད་མཇལ་མི་ཆོག་པ་དང་ལྷག་པར་དུ་སློབ་མ་ཚོའི་བསམ་བློའི་ནང་ཆོས་ལུགས་ཀྱི་བྱེད་སྒོ་དང་འབྲེལ་བའི་གནས་ཚུལ་སློབ་ཁྲིད་མི་ཆོག་སྐོར་ནན་བརྗོད་བྱས་སོང་ལ་ལྷ་ས་ལྟ་བུར་མཚོན་ན་ལོ་ལྟར་སྲིད་གཞུང་གི་ལས་བྱེད་མི་སྣ་དང་ཏང་ཡོན་ཚོ་སྤྱིར་བཏང་མཆོད་མཇལ་དང་གནས་སྐོར་བྱེད་པར་འགྲོ་སྐྱོད་མི་ཆོག་པ་དང། དེང་སྐབས་གཙོ་ཆེ་ཤོས་སློབ་མ་དང་དགེ་རྒན་ཚོ་མཆོད་མཇལ་མི་ཆོག་པའི་བཀག་འགོག་བྱེད་བཞིན་འདུག་ལ། དམིགས་བསལ་དུས་ཆེན་སོགས་ཀྱི་སྐབས་སུ་ནམ་རྒྱུན་དོགས་གཞི་ཡོད་པའི་མི་སྣ་ཚོས་དྲ་ལམ་ཁག་ཏུ་ཆོས་ལུགས་ཀྱི་མཚོན་དོན་ཡོད་པའི་པར་རིས་དང་ཞལ་འདོན་རིགས་བསྐུར་བ་ཡིན་ན་འདྲི་རྩད་རིགས་བྱེད་བཞིན་ཡོད་པ་འགྲེལ་བརྗོད་གནང་བྱུང། གཞན་ཡང་རྒྱ་ནག་གཞུང་འབྲེལ་ངོས་ནས་དགའ་ལྡན་ལྔ་མཆོད་རིང་གཞུང་ལམ་ཁག་ཏུ་འཚང་ཁ་མི་ཡོང་ཆེད། གཞུང་ལམ་ཁག་ཅིག་ལ་འགྲིམ་འགྲུལ་སྐྱོད་མི་ཆོག་པ་བྱས་ཡོད་པའི་བརྡ་ཁྱབ་ཅིག་བཏང་བའི་ནང། སྤྱི་ཟླ་བཅུ་གཉིས་ཚེས་བདུན་གྱི་ཉིན་རྒྱབ་ཆུ་ཚོད་དང་པོ་ནས་བཟུང་བདེ་འཇགས་དང་ཤར་གཏོང་ཞི་མཐུན་བཅས་ཀྱི་འགྲོ་ལམ་འགྲིམ་འགྲུལ་ཡོང་ཆེད་གྲོང་ཁུལ་གྱི་འབྲེལ་ཡོད་གཞུང་ལམ་ཁག་ཅིག་ལ་འགྲིམ་འགྲུལ་བཀག་སྡོམ་བྱ་རྒྱུ་ཡིན་པས་ཅང་སུའུ་ལམ་དང་མཁར་རྔ་གདོང་ལྷོ་ལམ་གྱི་སུམ་མདོ་ཁ་ནས་ཅང་སུའུ་ལམ་དང་གླིང་སྐོར་ཤར་ལམ་གྱི་བཞི་མདོ་ཁ་དང། གཡུ་ཐོག་ལམ་ཧྲིལ་པོ་པེ་ཅིན་ཤར་ལམ་ཧྲིལ་པོ་རྡོ་སེང་གེ་ལམ་ཧྲིལ་པོ་བཅས་སུ་འཕྲུལ་སྒུལ་འཁོར་རིགས་འཇོག་མི་ཆོག་པའི་འགྲིམ་འགྲུལ་བཀག་སྡོམ་བྱེད་རིང་རྒྱ་ཆེའི་འགྲུལ་པ་ཚོས་ལས་ཡུལ་དངོས་ཀྱི་མི་དམངས་ཉེན་རྟོག་པའི་བཀོད་འདོམས་ལ་བརྩི་སྲུང་ནན་པོ་ཞུ་དགོས་སྐོར་སོགས་བཀོད་འདུག་དགའ་ལྡན་ལྔ་མཆོད་ནི་རྗེ་ཙོང་ཁ་པ་ཆེན་པོ་མཆོག་རབ་བྱུང་བདུན་པའི་ས་ཕག་ལོ་སྟེ་ཕྱི་ལོ་གཅིག་སྟོང་བཞི་བརྒྱ་བཅུ་དགུ་ལོའི་ཟླ་བ་བཅུ་པའི་ཚེས་ཉི་ཤུ་རྩ་ལྔ་ཉིན་དགུང་གྲངས་དྲུག་ཅུ་རེ་གསུམ་པའི་སྟེང་དགོངས་པ་རྫོགས་རྗེས་ཀྱི་ལོ་རྗེས་མ་ཕྱི་ལོ་གཅིག་སྟོང་བཞི་བརྒྱ་ཉི་ཤུ་ལོའི་ཉིན་མོ་དེ་རང་ལ་དགའ་ལྡན་དགོན་དུ་རྡོ་རྗེ་སློབ་དཔོན་བརྒྱ་ཕྲག་དུ་མས་གསང་བདེ་འཇིགས་མེད་གསུམ་དང་ཀྱེ་རྡོར་དུས་འཁོར་ཚེ་དཔག་མེད་ཀུན་རིག་སོགས་ཀྱི་དཀྱིལ་འཁོར་ལ་བརྟེན་པའི་སྒྲུབ་མཆོད་དང་དགོངས་རྫོགས་རྒྱ་ཆེན་སྨིན་སྒྲུབ་མཛད་པ་དང་མཉམ་དུ་ཆོས་རྗེ་ཤཱཀྱ་ཡེ་ཤེས་གདན་དྲངས་ཏེ་དགེ་འདུན་མང་པོའི་ཆོས་ཀྱི་མཆོད་འབུལ་རྒྱ་ཆེ་མཛད་ནས་རྗེ་བདག་ཉིད་ཆེན་པོར་རྗེས་དྲན་མཛད་པ་ནས་བཟུང་དེང་སང་གི་བར་དུ་དགའ་ལྡན་ལྔ་མཆོད་ཆེན་མོ་ཞེས་བོད་ཡུལ་ཆོལ་ཁ་གསུམ་དུ་དད་ལྡན་མང་ཚོགས་ཀྱིས་མཆོད་པ་ཕུལ་བ་དང་ཕྱག་འཚལ་བ། སྨྱུང་གནས་བསྲུང་བ། དམིགས་བརྩེ་མ་འདོན་པ། དཀར་པོའི་ལས་བགྱི་བ་སོགས་ཆོས་ཀྱི་ཆོ་ག་རྒྱ་ཆེན་པོའི་སྒོ་ནས་རྗེས་དྲན་ཞུ་བའི་སྲོལ་དེ་བྱུང་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སེང་གེ་རི་བསོད་ནམས་ལྷ་མོས་སྙན་སྒྲོན་ཞུ་གི་ཡིན། རྒྱ་གར་ལྷོ་ཕྱོགས་ན་རྟེན་གཞི་གནང་བའི་བྱེས་ཀྱི་གདན་ས་ཆེན་པོ་བཀྲ་ཤིས་ལྷུན་པོའི་དགོན་པ་དང་འཕགས་བོད་འབྲེལ་མཐུད་ལས་ཁང་གཉིས་ཟུང་འབྲེལ་སྒོ་ནས་རྒྱལ་ས་ལྡི་ལིའི་ནང་ཀུན་གཟིགས་པཎ་ཆེན་སྐུ་འཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མ་མཆོག་རྒྱ་ནག་གཞུང་གི་འཛིན་བཟུང་དོ་དམ་འོག་ནས་གློད་གྲོལ་གཏོང་དགོས་སྐོར། ཁ་སང་ཕྱི་ཚེས་ལྔ་ཉིན་ཁོང་གི་ཐད་གོ་རྟོགས་ཀྱི་ལས་འགུལ་ཞིག་དབུ་འབྱེད་གནང་འདུག། དེ་ཡང་འཕགས་བོད་འབྲེལ་མཐུད་ལས་ཁང་གིས་དེ་རིང་གནས་ཚུལ་སྤེལ་དོན་ལྟར་ན་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་སྤེལ་བའི་ཀུན་གཟིགས་པཎ་ཆེན་སྐུ་འཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མ་མཆོག་གི་གནད་དོན་སྐོར་གོ་རྟོགས་ཀྱི་ལས་འགུལ་སྤེལ་བའི་ཐོག་གདན་ས་བཀྲ་ཤིས་ལྷུན་པོའི་མཁན་པོ་གཟིགས་རྒྱབ་རིན་པོ་ཆེ་མཆོག་དང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་རྒྱ་གར་གྱི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་སུར་ཇིཏ་ཀུ་མར་མཆོག་དང་རྒྱ་གར་གྱི་བི་ཧར་མངའ་སྡེའི་སྤྱི་ཁྱབ་བློན་ཆེན་གཞོན་པ་སུ་ཤིལ་ཀུ་མར་མཆོག། གྲོས་ཚོགས་འཐུས་མི་འཇམ་དབྱངས་ཚེ་རིང་རྣམ་རྒྱལ་མཆོག་གྲོས་ཚོགས་འཐུས་མི Anil Prasad Hegde མཆོག་དང་གྲོས་ཚོགས་འཐུས་མི Chandeshwar Prasad མཆོག། རྒྱ་གར་གྱི་བོད་དོན་རྒྱབ་སྐྱོར་ཚོགས་པ་ནང་མའི་ཚོགས་གཙོ་རིན་ཆེན་མཁའ་འགྲོ་ཁི་རི་མེ་མཆོག་བཅས་ལྷན་བཞུགས་གནང་འདུག་སྐབས་དེར་བྱེས་ཀྱི་གདན་ས་ཆེན་པོ་བཀྲ་ཤིས་ལྷུན་པོ་དགོན་པའི་མཁན་པོ་གཟིགས་རྒྱབ་རིན་པོ་ཆེ་བསྟན་འཛིན་ཐུབ་བསྟན་རབ་རྒྱལ་མཆོག་སྐུ་མགྲོན་གཙོ་བོར་ཆེད་ཕེབས་གནང་འདུག། རྒྱ་གར་གྱི་གྲོས་ཚོགས་འཐུས་མི་རྣམས་ཀྱིས་རྒྱ་ནག་དམར་པོའི་གཞུང་ནས་བོད་དྲག་པོའི་བཙན་འཛུལ་བྱས་པར་ངོ་རྒོལ་སྐྱོན་བརྗོད་གནང་བ་དང་སྦྲགས་ཀུན་གཟིགས་པཎ་ཆེན་སྐུ་འཕྲེང་བཅུ་གཅིག་པ་མཆོག་འཕྲལ་མ་ཉིད་དུ་རྒྱ་ནག་གི་འཛིན་བཟུང་དོ་དམ་འོག་ནས་གློད་གྲོལ་གཏོང་དགོས་པའི་དགོས་འདུན་ཡང་བཏོན་གནང་འདུག། སྐབས་དེར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཀུན་གཟིགས་པཎ་ཆེན་སྐུ་འཕྲེང་བཅུ་པ་མཆོག་གིས་བོད་དང་བོད་མི་མང་རྣམས་ཀྱི་ཆེད་དུ་བློས་གཏོང་ཆེན་པོ་གནང་བ་ཁག་གི་སྐོར་ཞིབ་ཕྲ་གསལ་བཤད་གནང་བའི་ཁ་སྣོན་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་པཎ་ཆེན་རིན་པོ་ཆེ་རྣམ་གཉིས་ཀྱི་འབྲེལ་ལམ་ནི་ཉི་ཟླ་ལྟར་བརྩི་གི་ཡོད་སྐོར་དང་རྒྱ་ནག་དམར་ཤོག་ཚོགས་པས་བཙན་ཁྲིད་ཞུས་པའི་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་འཕྲལ་དུ་གློད་གྲོལ་དགོས་པའི་སྐུལ་མ་གནང་འདུག། ཡང་བཀྲ་ཤིས་ལྷུན་པོའི་མཁན་པོ་གཟིགས་རྒྱབ་རིན་པོ་ཆེ་མཆོག་གིས་བོད་མི་རྣམས་དང་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་ནང་པ་རྣམས་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ། ཆོས་དད་རང་དབང། བྱིས་པའི་ཐོབ་ཐང་དེ་བཞིན་ཀུན་གཟིགས་པཎ་ཆེན་རིམ་བྱོན་རྣམས་ཀྱི་རྗེས་འཇུག་ས་ཡ་མང་པོའི་སྐུ་ཚབ་གནང་སྟེ་རྒྱ་གར་གྱི་གྲོས་ཚོགས་འཐུས་མི་རྣམས་དང་རྒྱ་གར་གཞུང་མང་གཉིས་ནས་རྒྱ་ནག་གཞུང་གིས་བཙན་ཁྲིད་ཞུས་པའི་ཀུན་གཟིགས་པཎ་ཆེན་སྐུ་འཕྲེང་བཅུ་གཅིག་པ་གློད་བཀྲོལ་ཡོང་རྒྱུར་རྒྱབ་སྐྱོར་གནང་སྐྱོང་ཡོང་བའི་ཕྱག་གཉིས་ཐལ་མོ་སྦྱར་གནང་སྟེ་འབོད་སྐུལ་ཞུས་འདུག་ལ་ད་དུང་ཁོང་གིས་ཀུན་གཟིགས་པཎ་ཆེན་སྐུ་འཕྲེང་བཅུ་གཅིག་པ་མཆོག་གི་སྐུ་ཚེའི་རྣམ་ཐར་མདོར་བསྡུས་ཤིག་སྙན་སྒྲོན་ཞུས་ནས་དོན་ཚན་ཅན་གྱི་འབོད་སྐུལ་ཡང་གནང་ཡོད་པའི་གནས་ཚུལ་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་ཡང་རྒྱ་གར་གྱི Bollywood གློག་བརྙན་འཁྲབ་ཁྲིད་པ་ཞིག་ནས་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐོར་དངོས་བྱུང་གློག་བརྙན་ཞིག་བཟོ་གཏན་འཁེལ་ཡོད་པའི་སྐོར་བཞུགས་སྒར་དྷ་རམ་ས་ལ་ནས་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གསན་རོགས་གནང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་བོད་ནང་ལོ་བདུན་དང་སྐུ་མདུན་ཞེས་པའི་གློག་བརྙན་གཉིས་ཁྱབ་སྤེལ་བྱུང་རྗེས་རྒྱལ་སྤྱིའི་ཁྲོད་བོད་ཀྱི་གོ་རྟོགས་ཤུགས་ཆེ་བྱུང་ཡོད་ཅིང་རྒྱ་ནག་གཞུང་གིས་བོད་ནང་ལོ་བདུན་ཞེས་པའི་གློག་བརྙན་ནང་གྲགས་ཆེ་བའི་འཁྲབ་སྟོན་པ་སྐུ་ཞབས Brad Pitt ལགས་ནི་རྒྱ་ནག་ནང་འགྲོ་འོང་མི་ཆོག་པའི་དམ་བསྒྲགས་གནང་ཡོད་པ་རེད། འདི་ཚེས་དྲུག་ཉིན་རྒྱ་གར Bollywood གློག་བརྙན Bhuj ཞེས་པའི་གློག་བརྙན་གྱི་འཁྲབ་ཁྲིད་པ་སྐུ་ཞབས Abhishek Dudhaiya ལགས་ནས་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་གི་སྐོར་དངོས་བྱུང་གློག་བརྙན་ཞིག་བཟོ་གཏན་འཁེལ་ཡོད་པ་བཞིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་མདུན་ནས་གློག་བརྙན་དེ་ལམ་ལྷོང་ཡོང་ཆེད་བྱིན་རླབས་ཞུས་ཡོད་པ་རེད།

དེས་ང་ལ་དེ་ལྟ་བུའི་དངོས་བྱུང་གློག་བརྙན་ཞིག་བཟོ་རྒྱུའི་བསམ་བློ་བྱུང་ཞེས་དང། ང་རང་རྒྱུན་གཏན་ནས Bollywood གློག་བརྙན་བཟོ་སྐྲུན་དང་འབྲེལ་ཞོར་ལ་སྤྱི་ཚོགས་ལ་ཕན་པའི་གློག་བརྙན་རིགས་བཟོ་སྐྲུན་བྱེད་ཀྱི་ཡོད། ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐོར་གྱི་དངོས་བྱུང་གློག་བརྙན་དེ་ནི་སྤྱི་ཚོགས་ལ་ཕན་པའི་གློག་བརྙན་ཞིག་ཡིན་ཞེས་འགྲེལ་བརྗོད་གནང་བྱུང། སྐུ་ཞབས Abhishek Dudhaiya ལགས་ནི་རྒྱ་གར Bollywood གློག་བརྙན Bhuj ཞེས་པ་དེ་བཟོ་སྐྲུན་གནང་ཡོད་ཅིང་གློག་བརྙན་དེའི་ནང་འཁྲབ་སྟོན་པ་གཙོ་བོ་ནི Ajay Devgan ལགས་ཡིན་འདུག་ཡང་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐོར་གྱི་དངོས་བྱུང་གློག་བརྙན་དེའི་མ་དངུལ་འཛུགས་མཁན་ནི་སྐུ་ཞབས Jay Patel ལགས་ཡིན་འདུག་ཅིང། ཁོང་ནི་ཨ་རིའི་ནིའུ་ཡོག་ནང་རྟེན་གཞི་བྱེད་ཀྱི་ཡོད་པ་མ་ཟད། ཁོང་གིས་དེ་སྔ Bollywood ཡི་གློག་བརྙན་འཁྲབ་སྟོན་པ་གྲགས་ཆེ་བ་མང་དག་ཅིག་དང་མཉམ་དུ་ཕྱག་ལས་གནང་མྱོང་འདུག་དཔེར་ན། གློག་བརྙན་འཁྲབ་སྟོན་པ Sanjay Dutt Randeep Hooda ལྟ་བུ། ཁོང་གིས་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐོར་གྱི་དངོས་བྱུང་གློག་བརྙན་དེ་ནི། མཉམ་འབྲེལ་རྒྱལ་ཚོགས་གཙོས་པའི་རྒྱལ་སྤྱིའི་སྡིངས་ཆ་གལ་ཆེ་བ་མང་དག་ཅིག་གི་སྟེང་ཁྱབ་སྤེལ་བྱ་རྒྱུ་ཡིན་ཞེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ང་ཚོས་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐོར་གྱི་དངོས་བྱུང་གློག་བརྙན་དེ་བཟོ་སྐྲུན་གྲུབ་རྗེས་རྒྱལ་སྤྱིའི་ནང་གང་མང་ཁྱབ་སྤེལ་ཡོང་ཆེད། དྲ་ཐོག་གི་གློག་བརྙན་སྡིངས་ཆ Netflix དང Amazon ལྟ་བུའི་ནང་སྟོན་པའི་རེ་བ་བྱེད་ཀྱི་ཡོད་ལ། གང་ལྟར་ང་ཚོས་ནུས་ཤུགས་ཡོངས་རྫོགས་བཏོན་ཏེ། ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་རྒྱ་ནག་གི་བཙོན་ནས་གློད་གྲོལ་ཐུབ་པའི་ཡིད་ཆེས་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་གནང་བྱུང། ཡང་སྐུ་ཞབས Abhishek Dudhaiya ལགས་ཀྱིས་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐོར་གྱི་དངོས་བྱུང་གློག་བརྙན་དེ་འཁྲབ་སྟོན་པ་དང་འབྲེལ་བའི་སྐོར་གསུངས་དོན།
ང་ཚོས་ཐོག་མར་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐོར་གྱི་དངོས་བྱུང་གློག་བརྙན་དེ་གྲུབ་རྗེས། བརྙན་འཕྲིན་ནང་ལེའུ་ཅན་གྱི་གློག་བརྙན་ཞིག་ཀྱང་བཟོ་འཆར་ཡོད་པས། དངོས་བྱུང་གློག་བརྙན་དེའི་ནང་འཁྲབ་སྟོན་པ་རྣམས་ནི་བོད་རིགས་ཡིན་ལ་སྐད་ཡིག་ཀྱང་བོད་ཡིག་ཡིན། འོན་ཀྱང་བརྙན་འཕྲིན་ནང་ལེའུ་ཅན་གྱི་གློག་བརྙན་དེའི་ནང་རྒྱ་གར Bollywood ཡི་གློག་བརྙན་འཁྲབ་སྟོན་པ་དང་བོད་པའི་གློག་བརྙན་འཁྲབ་སྟོན་པ་ཁག་ཅིག་ཀྱང་ཡོད་སྐོར་དང། ཐོག་མར་ཞིབ་འཇུག་མཐིལ་ཕྱིན་པ་བྱས་ཏེ་ལོ་གཅིག་ནང་གློག་བརྙན་བཟོ་སྐྲུན་ཐུབ་པའི་ཡིད་ཆེས་ཡོད་ཅེས་འགྲེལ་བརྗོད་གནང་བྱུང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོའི་ཟླ་བ་ལྔ་པའི་ཚེས་བཅུ་བཞི་ཉིན་པཎ་ཆེན་ཆུང་སྲིད་རིན་པོ་ཆེ་མཆོག་དགུང་གྲངས་དྲུག་ལ་ཕེབས་སྐབས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་པཎ་ཆེན་སྐུ་ཕྲེང་བཅུ་པ་བློ་བཟང་འཕྲིན་ལས་ལྷུན་གྲུབ་ཆོས་ཀྱི་རྒྱལ་མཚན་དཔལ་བཟང་པོ་མཆོག་གི་ཡང་སྲིད་འཁྲུལ་བྲལ་དུ་ངོས་འཛིན་མཛད་ཡོད་ཀྱང། ཉིན་གསུམ་གྱི་རྗེས་ཏེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ཟླ་བ་ལྔ་པའི་ཚེས་བཅུ་བདུན་ཉིན་རྒྱ་ནག་གཞུང་གིས་བཙན་ཁྲིད་ཀྱིས་དེ་ནས་ག་སོང་ཆ་མེད་དུ་གྱུར་ཡོད་པ་དང་ཕྱིས་སུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ཟླ་བ་བཅུ་གཉིས་པའི་ནང་རྒྱ་ནག་གཞུང་གིས་པཎ་ཆེན་རྒྱལ་མཚན་ནོར་བུ་བསྐོ་བཞག་བྱས་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས། ད་རིང་གི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡིས་རྒྱ་ནག་དང་ཨ་མི་རི་ཀ་གཉིས་བར་འབྲེལ་ལམ་སྲ་བརྟན་དང་བཟང་པོ་དགོས་སྐོར་ཨ་རིའི་ཕྱི་སྲིད་དྲུང་ཆེ Antony Blinken མཆོག་ལ་ནན་ཏན་ཞུས་ཡོད་པའི་གནས་ཚུལ་འདུག་དེ་ཡང Reuters གསར་ལས་ཁང་གིས་ད་རིང་གནས་ཚུལ་སྤེལ་དོན་ལྟར་ན། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡིས་ད་རིང་གཟའ་ལྷག་པའི་ཉིན་ཨ་རིའི་ཕྱི་སྲིད་དྲུང་ཆེ Antony Blinken མཆོག་ལ་ཞལ་པར་ཕུལ་སྐབས་ཨ་རི་དང་རྒྱ་ནག་གཉིས་བར་འབྲེལ་ལམ་བཟང་པོ་དང་སྲ་བརྟན་རྒྱུན་གནས་ཐུབ་པའི་འབྲེལ་ལམ་དར་སྤེལ་གཏོང་དགོས་པ་དེ་ནི་ལས་ཀ་གལ་ཆེན་ཞིག་ཡིན་སྐོར་ཞུས་འདུག་ཨ་རིའི་ཕྱི་སྲིད་དྲུང་ཆེ Blinken མཆོག་གིས་ཁོང་ཉེ་དུས་དཀྱིལ་ཤར་ཡུལ་གྲུའི་ནང་འཚམས་གཟིགས་ལ་ཕེབས་སྐོར་སོགས་བཀའ་གནང་སྟེ་ཁོང་གིས་ཨིས་ར་ཨེལ་དང་ཧ་མཱ་སི་གཉིས་བར་གྱི་དམག་འཁྲུག་སྐོར་དགོངས་ཚུལ་བརྗེ་ལེན་གནང་བ་མ་ཟད་དཀྱིལ་ཤར་ཡུལ་གྲུའི་གནས་སྟངས་སྐོར་ཨ་རི་དང་རྒྱ་ནག་གཉིས་བར་འབྲེལ་བ་མུ་མཐུད་ནས་གནང་དགོས་སྐོར་བཀའ་བསྡུར་གནང་འདུག་ཡང་སྐབས་དེར་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་གིས་ད་ལྟའི་ཆར་གལ་གནད་ཆེ་ཤོས་དེ་ནི་ཨིས་ར་ཨེལ་དང་ཧ་མཱ་སི་གཉིས་བར་མེ་འཕེན་མཚམས་འཇོག་གང་མགྱོགས་བྱེད་དགོས་པ་ཡིན་ལུགས་བརྗོད་སྐོར་རྒྱ་ནག་གི་ཕྱི་སྲིད་ལས་ཁང་གིས་བསྒྲགས་གཏམ་ཞིག་སྤེལ་བའི་ནང་བཤད་འདུག། ཡང་ཨ་རིའི་ཕྱི་སྲིད་དྲུང་ཆེ་མཆོག་གིས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་རྒྱ་ནག་ནང་ཡོད་པའི་ཨ་རིའི་གཞུང་ཚབ་ལ་ཕྱིན་ནས་ཨ་རིའི་ཕྱི་སྲིད་དྲུང་ཆེ་ཟུར་པ་ཀི་སིན་ཇར་འདས་གྲོངས་སུ་ཕེབས་པར་སེམས་གསོ་གནང་བར་ཐུགས་རྗེ་ཆེ་ཞུས་འདུག་ཡང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡིས་ཨ་རིས་ཐའེ་ཝན་དེ་བཞིན་རྒྱ་ནག་ལ་གལ་འགངས་ཆེན་པོ་ཇི་ལྟར་ཡིན་པ་གོ་རྟོགས་ཆ་ཚང་དགོས་ལུགས་ནན་བརྗོད་ཡང་སེ་བྱས་པ་མ་ཟད་ཨ་རིའི་ཕྱི་སྲིད་དྲུང་ཆེ་དམ་པ་ཀི་སིན་ཇར་གྱི་མཛད་རྗེས་ཁག་རྒྱུན་འཁྱོངས་དང་མ་འོངས་པའི་མི་རབས་ཚོས་དར་སྤེལ་བྱ་རྒྱུ་སོགས་ཀྱི་སྐོར་ནན་བརྗོད་བྱས་འདུག། ཡང་རྒྱ་ནག་གི་དམག་མིས་ཐའེ་ཝན་གྱི་ཚོར་མྱུར་ཆེ་བའི་མཚོ་ཁའི་ཐོག་འཕུར་སྐྱོད་བྱེད་བཞིན་པའི་ཨ་རིའི་མཚོ་དམག་གི་སྐོར་གཡེང་གནམ་གྲུར་རྟོག་ཞིབ་དང་སྔོན་བརྡ་གཏོང་ཕྱིར་རང་གི་མཁའ་དམག་གནམ་གྲུ་བཏང་སྐོར་ད་རིང་བཤད་ཡོད་པའི་གནས་ཚུལ་འདུག། དེ་ཡང Reuters གསར་ལས་ཁང་གིས་ད་རིང་གནས་ཚུལ་སྤེལ་དོན་ལྟར་ན་ཨ་མི་རི་ཀའི་མཚོ་དམག་གི་སྐོར་གཡེང་གནམ་གྲུ་དང་སོ་མྱུལ་གྱི་གནམ་གྲུ་ཡང་ཡིན་པ་དེ་ནི་མཚོ་འོག་གྲུ་གཟིངས་ཀྱི་ལས་དོན་ཁག་ལ་འགོག་རྒོལ་བྱེད་ཆེད་ཀྱང་བེད་སྤྱོད་བྱེད་བཞིན་པ་དེ་རྒྱལ་སྤྱིའི་མཁའ་དབྱིངས་ཐོག་འཕུར་སྐྱོད་བྱས་སྐོར་དང་གནམ་གྲུ་དེ་ཐའེ་ཝན་གྱི་མཚོ་ཁ་བརྒྱུད་ནས་འཕུར་སྐྱོད་བྱས་པ་དེ་ཨ་མི་རི་ཀས་རྒྱ་གར་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་དེ་བཞིན་རང་དབང་དང་སྒོ་མོ་ཕྱེ་ནས་འཇོག་འདོད་ཀྱི་ཆོད་སེམས་བརྟན་པོ་ཡོད་པ་མཚོན་གྱི་ཡོད་སྐོར་དང། ཨ་མི་རི་ཀའི་དམག་མིས་རང་གི་གནམ་གྲུ་དང་གྲུ་གཟིངས་ཁག་རྒྱལ་སྤྱིའི་ཁྲིམས་ཀྱིས་ས་གནས་གང་དུ་ལས་དོན་སྤེལ་ཆོག་པའི་བཀའ་འཁྲོལ་ཡོད་པ་བཞིན་དུ་འཕུར་སྐྱོད་དང་གྲུ་གཟིངས་གཏོང་རྒྱུ་ཡིན་ལུགས་གསུངས་འདུག་གོང་ཞུས་དོན་རྐྱེན་དེ་ནི་ཐའེ་ཝན་ན་རྒྱལ་ཡོངས་སྲིད་འཛིན་དང་གྲོས་ཚོགས་འཐུས་མི་ཁག་གི་འོས་བསྡུ་བྱེད་ལ་ཉེ་བའི་སྐབས་འཁེལ་ཡོད་སྟབས་རྒྱ་མིའི་དམག་མིས་ཨ་རིའི་གནམ་གྲུ་ཐའེ་ཝན་གྱི་མཚོ་ཁའི་ཐོག་འཕུར་སྐྱོད་བྱས་པ་དེ་ནི་ཐའེ་ཝན་མི་མང་གི་ཚོར་ནུས་སྐྱེན་པོ་བཟོ་ཕྱིར་ཡིན་ལུགས་འགྲེལ་བརྗོད་བྱས་པའི་ཁ་སྣོན་དུ་རྒྱལ་སྤྱིའི་ཁྲིམས་དང་སྒྲིག་གཞི་གཞིར་བཟུང་ཨ་རིའི་གནམ་གྲུ་འདིར་རྟོག་ཞིབ་དང་སྔོན་བརྡ་གཏོང་རྒྱུའི་སླད་དུ་རང་གི་མཁའ་དམག་གནམ་གྲུ་བཏང་ལུགས་བཤད་པ་མ་ཟད་ད་དུང་རྒྱ་ནག་མི་དམངས་བཅིངས་འགྲོལ་དམག་མིའི་ཤར་ཕྱོགས་བཀོད་ཁྱབ་ལས་ཁང་གིས་རང་གི་དམག་མི་ཁག་དུས་རྟག་ཏུ་སྤྱང་གྲུང་དང་རིག་བཟང་དོད་པོའི་ངང་གནས་ཏེ། རང་གི་ས་ཆའི་བདག་དབང་དང་བདེ་འཇགས་སྲུང་སྐྱོབ་དེ་བཞིན་མངའ་ཁུལ་འདིའི་ཞི་བདེ་དང་སྲ་བརྟན་སྲུང་སྐྱོབ་བྱ་རྒྱུའི་སེམས་ཐག་གཙང་བཅད་ཡིན་ལུགས་བསྒྲགས་གཏམ་ཞིག་སྤེལ་བའི་ནང་བཀོད་ཡོད་པ་སོགས་ཀྱི་གནས་ཚུལ་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་ཁེ་ན་ཌའི་གྲོང་ཁྱེར Toronto བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་གངས་ལྗོངས་ཆོས་ལྡན་གླིང་ནང་དྭང་བླངས་དཔྱ་ཁྲལ་ལག་དེབ་གསར་བཟོ་དང་ནོར་བཅོས་མཚན་ཁ་སྣོན་བཅས་གནང་མུས་ཡིན་པའི་སྐོར་འབྲེལ་ཡོད་ལས་བྱེད་བསོད་ནམས་དབྱངས་འཛོམས་ལགས་ཀྱིས་འགྲེལ་བརྗོད་གནང་འདུག་དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་ས་གནས་ནས་ཨུ་རྒྱན་ལགས་ཀྱིས་བཏང་འབྱོར་བྱུང་བ་དེ་སྙན་སྒྲོན་ཞུ་གི་ཡིན།

ཁེ་ན་ཌའི་ཕྱོགས་ཡོངས་ལ་ན་བོད་རིགས་སྤྱི་མཐུན་ཚོགས་པ་དང་བོད་རིགས་ས་ཁུལ་མང་པོ་ཆེ། དེ་ཚོའི་ཁུལ་ལ་ཡང་གཅིག་མཚུངས་ཀྱི་སྐྱོད་ཐུབ་འོས་ན་ག་འདྲ་ཡིན། ད་ཁྱེད་ས་ང་ཚོ་ཨ་རིའི་སྐོར་སྐྱོད་ཚར་རྗེས་ད་ཀེ་ན་ཏྲ་གི་ད་གི་ཀལ་གེ་རི་ལ་འགྲོ་རེད་ང་ཚོ་ཀལ་གེ་རི་ལ་ཉི་མ་གཉིས་བཞུགས་ནས་ང་ཚོ་ཧྥོམ་ཤོ་གི་ཇུས་ཇོ་སོ་འདི་ཚང་མ་བཟོ་ཐུབ་པ་བྱུང་ཨ་འདི་ནས་ད་ལྟ་ནི་ཏེ་ཨོན་ཏྲ་རི་ཡོ་ལས་རོ་ཨ་ད་ཤ་ཤེ་ཤེ་སོ་ཤེ་ན་ཀེ་ན་ཏྲ་གི་གཉིས་མ་ཞོན་མ་རེད་ཀལ་གེ་རི་ད་ཨོན་ཏྲ་རི་ཡོ།

ཟླ་བ་དྲུག་ཡན་ཆད་ཕྲུ་གུ་སྐྱེ་རྒྱུ་ཚང་མ་ལ་བཟོས་ན་འགྲིག་གི་ཡོད་རེད་གསུང་གི་རེད་བ། ཡིན་ནའི་དཔྱ་དཔྱ་ཁྲལ་བསྡུ་ཡས་དེ་ལོ་དྲུག་ཡར་འདབ་མ་ཞིག་བསྡུ་དགོས་མ་རེད་ར། ད་ང་ཚོ་ད་ལྟ་ཧྥོམ་ཤོ་ག་རེ་འཇུག་ངེས་ད་དང་པོ་སུ་ལས་གི་ཡོད་ར་འདི་ཞིག་གསུང་གི་ཟོས་གོ་ད་ཕལ་ཆེར་ང་ཚོས་གི་ཕྲུ་གུ་དེ་ཚོ་ལ་ད་བཟོ་ཐུབ་ཀི་ཡོད་སམ་མི་རྒན་པ་དེ་ཚོ་ག་ཚོད་མང་མང་ཞིག་འཇུ་ནང་བྱས་བཟོ་ཐུབ་པ་ཅིག་ཡོད་རེད། ལས་བྱེད་གཅིག་ལས་དོན་སླད་འདི་ཚེས། བདུན་ཉིན་ཕྱིར་ལོག་གནང་རྒྱུ་ཡིན་པའི་སྐོར་དང་གཞན་ལས་བྱེད་གཉིས་འདི་ཚེས་ཉི་ཤུ་གཉིས་བར་དུ་མུ་མཐུད་ཕྱག་ལས་མཇུག་སྐྱོང་གནང་རྒྱུ་ཡིན་པ་དེ་མིན་ས་གནས་མི་མང་ནས་དྭང་བླངས་དཔྱ་དངུལ་ལག་དེབ་གསར་བཟོ་དང་ནོར་བཅོས་བོར་བརླག་བཅས་བཟོ་མཁན་ག་ཚོད་བྱུང་བཞིན་པ་ལོ་སྔོ་མ་ས་གནས་ནས་བོད་མི་ཚོས་དྭང་བླངས་དཔྱ་དངུལ་འབུལ་མཁན་ག་ཚོད་བྱུང་བའི་སྐོར་ལ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསོད་ནམས་ལྷ་མཁར་ལགས་ནས།
ལགས་རེད་ཨོ་རྒྱན་ལགས་ད་ད་ལྟའི་ཆ་ལ་ང་ཚོ Toronto ཁུལ་ལ་ཡོད་པའི་གི་ཨ་ནི་བོད་མི་ཚོ་གི་ཨ་ནི་དྭང་བླངས་དཔྱ་ཁྲལ་གསར་བཟོ་དེབ་གསར་བ་ཨ་ནི་བདུན་བརྒྱ་མ་ཟིན་ཙམ་གཅིག་གི་ཨ་ནི་ཡིག་ཆ་གི་ཨ་ནི་འགྲོ་སྟངས་ཚང་མ་ཅིག་ཏུ་བྱས་ནས་གྲུབ་པ་བྱུང་སོང། བོར་བརླག་ཤོར་བ་ལ་སོགས་པ་དང་མིང་བསྒྱུར་ལ་སོགས་པ་ཨ་ད་ག་ནང་བཞིན་འདི་འདྲའི་ཅིག་གི་མང་པོ་ཅིག་སླེབས་སོང། ད་དེ་སྔ་ཕྱག་ལས་ནི་ང་ཚོ Toronto ཁུལ་ལ་ཡ་དེབ་ཉིས་སྟོང་ལྔ་བརྒྱ་ཙམ་ཅིག་གི་འདུག་དཔྱ་དངུལ་གནང་གི་འདུག་བོད་མི་སྒྲིག་འཛུགས་ལ་ཡ་ཁེ་ན་ཌ་གི་ཌོ་ལར་འབུམ་གཉིས་དང་སྟོང་ཕྲག་བཞི་བཅུ་ཙམ་ཟེར་མི་ཅིག་གི་ཐུགས་ཕན་ཐོགས་བྱས་ནས་གསོས་ཀྱི་འདུག་ད་ད་ལྟ་ང་ཚོའི་ངོས་ནས་རེ་བ་ཞུ་ཡ་ལ་ཡ། དེབ་ཆིག་སྟོང་གཅིག་གསར་པ་བཟོས་ཐུབ་པ་ཡིན་ན། ཨ་ལོ་རེ་རེ་ལ་ཉུང་ཐབས་ནས་ཨ་ནི་ཡང་བསྐྱར་ཨ་ནི་ཁེ་ན་ཌ་གི་ཌོ་ལར་འབུམ་གཅིག་གཅིག་ཡར་འཕར་ཐུབ་ཡག་གི་རེ་བ་དེ་འདི་ཞུ་གི་ཡོད། ཨ་འདི་བྱུང་པ་ཡིན་ན་ཨ་ནི་བོད་མི་སྒྲིག་འཛུགས་ལ་ཡར་ཕ་གིའི་ཨ་ནི་རྒྱ་གར་སྒོར་མོ་འབུམ་དྲུག་ཅུ་གཅིག་ལོ་གཅིག་ལ་ཡར་ཐུགས་ཕན་གསོས་ཐུབ་པ་ཡིན་ན་ཨ་དེ་རིང་ང་ཚོ་གི་བོད་མི་སྒྲིག་འཛུགས་ངོས་ནས་ཨ་ནི། ཐུགས་ཆེ་ནས་ཨ་ནེ་ལས་བྱེད་བཏང་གནང་བ་དང་ང་ཚོའི་ས་གནས་ཨ་ནེ་ལ་ཡང་བོད་རིགས་སྤྱི་མཐུན་ཚོགས་པའི་སྐུ་ལས་བསྐྱོན་པ་དེ་ལ་ཡང་ཨ་ནེ་གྲུབ་འབྲས་ཡག་པོ་ཅིག་ཡོང་ཡ་རེད་བསམ་ནས་ད་འདི་ལ་དམིགས་དགོས་ཡོད་ཞོར་ཡིན། བོད་མིའི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་གི་ལས་ཁུངས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་གྱིས་རྒྱང་སྲིང་ཞུ་གི་ཡོད། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདི་ཧོར་གཙང་འཇིགས་མེད་ལགས་ཀྱིས་སྙན་སྒྲོན་གནང་གི་རེད། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ལོའི་ཟླ་བ་གསུམ་པའི་ཚེས་བདུན་ཉིན། རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། ཆོ་འཕྲུལ་སྨོན་ལམ་གྱི་གསུང་ཆོས་བཀའ་དྲིན་བསྩལ་འདུག་པའི། ཚན་པ་བཞི་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། རང་ཅག་ནང་པ་སངས་རྒྱས་པ་རྣམས་ཀྱི་སྐྱབས་གནས་དཀོན་མཆོག་རྣམ་པ་གསུམ་ལས། གཉིས་པ་ཆོས་ཞེས་པའི་དོན་ནི། བཅོས་ཤིང་བསྒྱུར་བའི་དོན་ཏེ། ཉེས་པ་དང་སྐྱོན་གྱི་རིགས་ངོས་ཟིན་པར་བྱས་ཏེ། བཟང་པོར་བཅོས་པའམ་བཟང་པོའི་ངོ་བོར་བསྒྱུར་བ་ལ་ཆོས་ཞེས་བཏགས་ཡོད་པ་དང། སྤྱིར་བཏང་གི་ཆོས་ཞེས་པའི་སྒྲ་གང་ལ་འཇུག་པ་ནི། ཆོས་ནི་ཤེས་བྱ་ལམ་དང་ནི། མྱ་ངན་འདས་པ་ཡིད་ཀྱི་ཡུལ། གསུང་རབ་ཚེ་དང་བསོད་ནམས་དང། འབྱུང་འགྱུར་ངེས་དང་ཆོས་ལུགས་ལའོ། ཞེས་བསྟན་པ་ལྟར། དོན་དག་མི་འདྲ་བ་བཅུ་ཙམ་ལ་འཇུག་པར་བསྟན་ཡོད་ན་ཡང། སྐབས་འདིར་འཇུག་དགོས་པ་ནི། དམ་པའི་ལྷ་ཆོས་དང། འཇིག་རྟེན་མི་ཆོས་ཞེས་པའི་ལྷ་ཆོས་ཀྱི་དོན་ལ་འཇུག་གི་ཡོད་པ་དང། དེའི་དོན་ཕར་བཏེགས་ན། བཅོས་བསྒྱུར་གྱི་དོན་དུ་འཇུག་གི་ཡོད། དེ་ཡང་ལེགས་སྦྱར་གྱི་སྐད་དུ། འདི་ལ་དྷརྨ་ཞེས་བརྗོད་ཅིང། དེའི་དོན་ནི། འཛིན་པ་ལ་འཇུག་པར་གསུངས་ཏེ། འཛིན་པ་ཞེས་པའི་ཐ་སྙད་འདིའི་གོ་དོན་ནི། སྲོག་ཆགས་སེམས་ཅན་ལྟ་བུ། གཞན་དུ་འགྲོ་རུ་མ་བཅུག་པར་འཛིན་པར་བྱེད་པ་དང། ཕོར་བ་ལ་སོགས་པའི་དངོས་པོ་རྣམས་ས་ལ་ཟག་ཏུ་མི་འཇུག་པར་ལག་ཏུ་དམ་པོར་འཛིན་པར་བྱེད་པ་དང། མི་སུ་ཞིག་གམ་དངོས་པོ་གང་ཞིག་གཡང་ལ་ལྷུང་བ་ལྟ་བུ་བྱས་ནས་འཛིན་པར་བྱེད་པ་སོགས་མདོར་ན་འཛིན་པ་ནི་སྐྱོབ་པའི་ནུས་པ་ཡོད་པའི་ཐ་སྙད་ཅིག་ཀྱང་ཡིན། མི་སུ་འདྲ་ཞིག་གི་རྒྱུད་ལ་ཡོན་ཏན་དང་ཁྱད་ཆོས་མི་འདྲ་བ་གང་ཞིག་ཡོད་པ་དེ་ཉིད་ནམ་ཞིག་དཀའ་ངལ་དང་འཇིགས་སྐྲག་སོགས་དང་འཕྲད་པའི་སྐབས་སུ་སྐྱབས་ཡུལ་དེ་དངོས་སུ་སྐྱོབ་པར་བྱེད་པའམ། འཇིགས་སྐྲག་དེ་ལས་འཛིན་པར་བྱེད་པས་ན་དྷརྨ་དང་ཆོས་འཛིན་པ་ཞེས་པའི་ཐ་སྙད་འདི་དག་འཇུག་པ་དེ་ཡིན། དེ་ཡང་ཁ་ཇེ་གསལ་དུ་བཏང་ནས་བཤད་ན།

དེ་རིང་གི་ཚན་པ་འདིའི་ནང་གི་ལམ་སྟོན་ཆགས་ཀྱི་ཡོད། དེ་གང་ཡང་ཁྱད་པར་བ་དེ་འདྲ་ཞིག་གི་རྒྱུད་ལ་སྐྱེས་ཡོང་དུས་ཙང་ནས་རང་རང་གི་སྤང་བྱའི་དང་པའི་མི་མཐུན་ཕྱོགས་དེ་ལས་རྒྱལ་བ་རེད་མི་མཐུན་ཕྱོགས་དེ་ལས་ཐར་བ་རེད་མི་མཐུན་ཕྱོགས་དེ་ལས་སྐྱོབ་པ་ཡིན་པ་རེད་དེ་འདྲ་ཡིན་དུས་ཙང་ནས་འཛིན་པ་རེད་འཛིན་པའི་དོན་དག་དེ་འདྲ་ཟེར་བ་རེད་ཆོས་ཟེར་ནས་དེ་འདྲ་ཡིན་དུས་ཙང་ནས་ད། དེ་ལྟ་བུའི་དང་ཡང་ནི་ཆོས་ཀྱི་ཡོན་ཏན་དེ་འདྲ་ཞིག་ཡང་ནི་ཐོག་མ་ཅིག་ག་ཤུག་རེ་ཕི་ཀའི་གཞི་མེད་ས་ཞིག་ནས་གཞི་ནས་འབད་རྩོལ་བྱས་ནས་གསར་པ་ཡང་གྲུབ་ཆེད་དང་ཆོས་ཀྱི་ཡོན་ཏན་དེ་ལྟ་བུ་ཐོག་མ་ཅིག་རྒྱུད་ལ་ཡང་འགོ་ཚུགས་ཡོང་ངེས་དེ་ནས་ཡང་ནི་དགེ་འདུན་ཟེར་གྱི་ཡོད་རེད་དགེ་འདུན་ཟེར་ནས་དགེ་བ་ལ་འདུན་པ་ཟེར་ནས་དགེ་བ་ཟེར་མཁན་དེ་ཐར་པ་ལ་བཞག་ནས་དང་ཐར་པ་ལ་ཡང་བློ་གཅིག་ཏུ་པའི་ཕྱོགས་དེ་ངས་ཐར་པ་ལ་བློ་གཅིག་ཏུ་བློ་རྩེ་གཏོད་མཁན་ཅིག་བློ་གཏད་བྱེད་མཁན་གཅིག་ལ་ཡང་ཨེ་ནི། དགེ་བ་ལ་འདུན་པ་དགེ་བ་ཐར་པ་ལ་བཞག་ནས་དེ་ལ་གཅིག་ཏུ་ཕྱོགས་པའམ་དེ་ལ་གཅིག་ཏུ། དགའ་གསུང་རེ་ཕུལ་གྱི། བློ་གཏད་དེ་དེ་དོན་དུ་གཉེར་བའི་དང་ཨེ་ནི། དོན་འདུན་པའམ་ཨེ་ནི་དོན་དུ་གཉེར་མཁན་ཞིག་ཡིན་དུས་ཙང་ནས་དགེ་འདུན་ལབ་པ་རེད། འོ་དེ་འདྲ་ཡིན་དུས་ཙང་ནས་ཨ་མདའ་ལབ་པ་ནང་བཞིན་གྱི་གང་ལྟར་བྱས་ཀྱི། རང་རྒྱུད་ཀྱི་བའི་སྐྱོན་ཟད་མཁན་གྱི་དང་སྐྱོན་ཟད་མཁན་གྱི་ཡོན་ཏན་གང་ཡང་རུང་བ། དང་སྐྱོན་དངོས་སུ་ཟད་མཁན་གྱི་ཡོན་ཏན་གང་ཡང་རུང་བ་དེ་འདྲའི་ཞིག་ཨེ་ནི་རྒྱུད་ལ་ཡོད་དེ་ངས་དེ་ལ་དགེ་འདུན་ཟེར་གྱི་ཡོད་རེད། དེ་ལྟར་སངས་རྒྱས་བྱས་ཆོས་བྱས་ཚོགས་ཀྱི་མཆོག་ཟེར་བ་དགེ་འདུན་བྱས་ནས་ད་དེ་འདྲས་དེ་ང་རང་ཚོའི་མིའི་སྤྱི་ཚོགས་ཀྱི་ནང་ལོག་ནས་དངོས་གནས་དྲང་གནས་ཀྱི་མི་ཚང་མ་ལོག་མི་གཙོ་བོར་གྱུར་པའི་གང་དག་པའི་སེམས་ཅན་ཚང་མ་ལོག་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་འདྲ་འདྲ་རེད་དེ་འདྲ་འདྲའི་ནང་ནས་འདྲེ་དེ་འདྲེ་གི་མི་དེ་དང། སྐྱོན་གྱི་རྩ་བ་དེ་རང་རྒྱུད་ལ་ཡོད་བསྡད་པ་དང་སྡུག་བསྔལ་གྱི་རྩ་བ་དེ་རང་རྒྱུད་མ་ཐུལ་བ་དེ་ལ་ཡང་ཐུག་པ་ཅིག་ངོ་ཤེས་པ་བྱས་ནས་ཨེ་ནི། སྡུག་བསྔལ་གྱི་རྩ་བ་རང་རྒྱུད་མ་ཐུལ་བའི་ཆ་དེ་དེ་ལ་གཉེན་པོ་བསྟེན་ནས་དངོས་སུ་ཐུགས་ཀའི་སྐྱོན་སྣ་རེ་གན་རེ་རེ་ནས་བཟུང་བ་ཅིག་གི་ཕར་ཟད་ཐུབ་མཁན་གྱི་གང་ཟག་ཞིག་ཡིན་དུས་ཙང་ནི། དང། ང་རང་ཚོ་མིའི་སྤྱི་ཚོགས་ཀྱི་ཚོགས་སྡེའི་ནང་ལོག་གི་མཆོག་ཆགས་ཡོང་གི་འདུག་བ། རབ་ཆགས་ཡོང་གི་འདུག་བ། དཔེར་ན་ང་རང་ཚོ་ཡོན་ཏན་ཅན་གྱི་མི་ཞིག་ཡིན་ན་མི་འདྲ་འདྲའི་ནང་ནས་ཁོ་ཤེས་ཡོན་ཅན་རེད་ཁོ་ཡོན་ཏན་ཅན་རེད་ཟེར་ནས་བསྔགས་བརྗོད་བྱེད་ཀྱི་ཡོད་རེད། སྤྱི་ཚོགས་ཁ་ཤས་ནང་ལོགས་ན་ཤེས་ཡོན་ཅན་ཟེར་ལབ་ན་གོ་ལོག་བཟོ་མཁན་རུབ་ཅིག་དང་རྙོག་དྲ་བཟོ་མཁན་རུབ་ཅིག་ལ་བརྩིས་བྱས་ཤེས་ཡོན་ཅན་ཚོ་ལ་མགུ་བཏུང་ཞུགས་ཀྱི་ཡོད་རེད་མགུ་བསྐྱུར་སྤྲད་ཀྱི་ཡོད་རེད་དང་དེར་སྐད་ཚིག་ཏོག་ལ་འགྱུར་འགྲོ་གི་ཡོད་རེད་མ་གཏོགས་གཞན་འོ་སྤྱིར་བཏང་ཡིན་ན་དང་སྲིད་པ་ཆགས་པ་ནས་བཟུང་བ་ཅིག་གིས་ཤེས་ཡོན་ཅན་ཟེར་མཁན་དེ་གས། རྣམ་དཔྱོད་ཆེ་ཡོད་པ་ཡིན་དུས་ཙང་ནས་ཡར་རྒྱས་མང་བཏང་ཐུབ་ཡོད་རེད་དེ་འདྲ་ཡིན་དུས་མིའི་སྤྱི་ཚོགས་ནང་ལོག་ལ་ཡ་རབ་ཏུ་མཆོག་བརྩི་ཡ་དེ་དེ་དང་ཡིན་ནི་རྟེན་འབྲེལ་མགོ་ནས་ཤིག་ཡ་ལ་ཡ་གང་དག་ཡོན་ཏན་ཅན་དེ་ཡིན་ནི་རྙོག་དྲ་བཟོ་མཁན་ཅིག་ལ་ཡ་བརྩི་བྱས་རེད་ཡིན་རེད་རྙོག་དྲ་བཟོ་མཁན་ཆགས་ཀྱི་རེད་ཤེས་ཡོན་ཅན་དེ་བསམ་བློ་མང་པོ་བཏང་ཐུབ་ཀྱི་ཡོད་རེད་རྒྱང་བལྟས་ཕུགས་བསམ་གྱི་གནས་ཚུལ་མང་པོ་རྟོགས་ཐུབ་ཀྱི་ཡོད་རེད་ཤེས་ཐུབ་ཀྱི་ཡོད་རེད་ཤེས་ཐུབ་པ་ཙམ་དུ་མ་ཟད་བཤད་ཀྱི་ཡོད་རེད་དེ་འདྲ་སོང་བ་ཡིན་དུས་ཙང་ནས་ཨེ་ནི། མི་གླེན་རྟགས་ཚ་པོ་གཅིག་གིས་ག་རེ་ལབ་ཚད་དེ། ལགས་སོ་ལགས་སོ་ཟེར་གྱི་མ་རེད་པ། བཀའ་ཕེབས་བཞིན་ཟེར་གྱི་མ་རེད་པ། ཀོ་ཀ་ཡིན་ནི་བཟང་པོ་བཤད་གཏོང་གི་རེད་པ། དེ་འདྲ་ཡིན་དུས་ཙང་ནི་རྙོག་དྲ་བཟོས་ཡོང་གི་ཡོད་ར་བ། དེ་འདྲ་ཡིན་དུས་ཤེས་ཡོན་ཅན་ཚོ་ལ་ཡ་ཨེ་ནི། གང་དག་ཅིག། སྤྱི་ཚོགས་ཀྱི་ནང་ལོགས་ལ་རྙོག་དྲ་བཟོ་མཁན་ལ་འགོ་རྩིས་ནི་དགུ་བཅུ་དཀྲིག་གི་ཡོད་རེད། དེ་རེ་རེ་ཡོང་གི་ཡོད་རེད། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གོང་དུ་སངས་རྒྱས་དཀོན་མཆོག་དང་ཆོས་དཀོན་མཆོག་གཉིས་ཀྱི་ཡོན་ཏན་དང་ནུས་པ་དེ་དག་སྐྱབས་ཡུལ་དུ་ཇི་ལྟར་འོས་པ་དང། སྐྱབས་ཡུལ་དེ་དག་ལ་སྙིང་ཐག་པ་ནས་སྐྱབས་སུ་སོང་ན་རང་ལ་ཁེ་ཕན་གང་ཞིག་ཡོད་པ་སོགས་ཞིབ་པར་དཔྱད་ནས་ལས་དང་པོ་བའི་དུས་ཀྱི་སྐྱོན་ཕྱོགས་རེ་ཙམ་སྤང་བའི་སྤངས་པ་དང། ཡོན་ཏན་ཕྱོགས་རེ་ཙམ་སྐྱེ་བའི་རྟོགས་པ་ཁྱད་ཞུགས་པ་དེ་ནི་མཐའ་ཡི་ཆོས་དཀོན་མཆོག་གི་འཇོག་བྱེད་ལྟ་བུ་ཡིན་ཞིང། སྐྱེ་བོ་སུ་ཞིག་གིས་ལམ་དུ་མ་ཞུགས་པའི་ཡར་སྔོན་ནས་རང་གི་སེམས་རྒྱུད་ཀྱི་སྐྱོན་དང་ཉེས་པའི་རིགས་སྤང་ཐབས་དང་དེས་དྲངས་པའི་ཡོན་ཏན་གྱི་རིགས་སྐྱེ་ཐབས་ལ་འབད་བརྩོན་ནན་ཏན་དུ་བྱེད་པ་ནི། སྐྱབས་གནས་དཀོན་མཆོག་གསུམ་ལས་དགེ་འདུན་དཀོན་མཆོག་ཡིན་ལ། དེ་ཡང། དགེ་འདུན་ཞེས་པའི་ཐ་སྙད་འདིའི་སྒྲ་བཤད་དེ་ནི། དགེ་བ་ཁོ་ན་ལ་འདུན་པར་བྱེད་པས་ན་དགེ་འདུན་ཞེས་བརྗོད་པ་སྟེ། སྐབས་འདི་ཡི་དགེ་བ་ཞེས་པ་དེ་ཐར་པ་ལ་བཞག་ནས། དེ་ལ་འདུན་པའམ། ཐར་པ་དོན་གཉེར་གྱི་བློ་བཅོས་མ་མ་ཡིན་པ་རྒྱུད་ལྡན་གྱི་གང་ཟག་ཡིན་པའི་ཆ་ནས་དེ་ལྟར་བརྗོད་ཀྱི་ཡོད་པ་བཅས་མདོར་བསྡུས་ཏེ་བཤད་ན། སེམས་ཀྱི་ཉེས་སྐྱོན་གང་རུང་ཞིག་སྤང་བྱེད་ཀྱི། ཆོས་ཀྱི་ཡོན་ཏན་གང་རུང་རྒྱུད་ལ་ལྡན་པའི་གང་ཟག་དེ་ནི་དགེ་འདུན་དཀོན་མཆོག་ཡིན་ལ། ད་དུང་ཚིག་གཞན་ཞིག་གི་ཐོག་ནས་བཤད་ན་དགེ་འདུན་དཀོན་མཆོག་ནི་སྐྱབས་སྒྲུབ་པའི་ཟླ་གྲོགས་སུ་བཤད་པ་སྟེ་ལམ་བསླབ་པ་གསུམ་གྱི་ཉམས་ལེན་འཕེལ་བའི་ཆེད་དུ་ལུང་སྡེ་སྣོད་གསུམ་ལ་འཆད་ཉན་བྱེད་པའི་གྲོགས་སུ་གྱུར་པའི་ཆ་ནས་དེ་ལྟར་བཏགས་པ་སྟེ། དཀོན་མཆོག་རྣམ་པ་གསུམ་གྱི་ཁྱད་ཡོན་དེ་དག་ལ་བསམ་གཞིགས་ནན་ཏན་དུ་བྱས་པ་ཡིན་ན། སེམས་ལ་ཧ་ཅང་འཕྲོད་པར་འགྱུར་བའི་གནས་དུ་མ་ཞིག་ཇེ་གསལ་དུ་འགྲོ་བ་དང། དེ་ལ་གོ་རྟོགས་ཀྱང་གཏིང་ཟབ་ཏུ་འགྲོ་བ་དེ་ཡིན། ཡང་གཅིག་བཤད་ན། མི་དང་ཕྱུགས་ཟོག་རི་དྭགས་སོགས་སེམས་ཅན་གང་ཞིག་ཡིན་ཀྱང། བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་འདྲ་མཚུངས་ཡིན་མོད་ཀྱང། མི་སུ་ཞིག་གིས་ཉེས་སྐྱོན་དང་སྡུག་བསྔལ་གྱི་རྩ་བ་མཐར་ཐུག་དེ། རང་རྒྱུད་མ་ཐུལ་ནས་ཡོང་གི་ཡོད་པ་དང། དེ་འདྲའི་སེམས་མ་ཞི་བ་དེ་དག་རང་རྒྱུད་ན་ཡོད་པར་ཤེས་ནས། དེ་ལ་གཉེན་པོ་བསྟེན་ནས་འགོག་རྒོལ་བྱེད་མཁན་དེ་ནི་མི་ཚོགས་ཀྱི་ནང་ནས་མཆོག་ཏུ་གྱུར་པ་ཡིན་པའི་ཕྱིར་ན་དགེ་འདུན་དཀོན་མཆོག་ལ་ཚོགས་ཀྱི་མཆོག་རྣམས་ཏེ། འཇིག་རྟེན་གྱི་མི་ཚོགས་བརྒྱ་ཚོགས་སྟོང་འདུས་ཀྱི་ནང་ནས་མཆོག་ཏུ་གྱུར་པར་བསྟན་པ་སོགས་ལེ་ཚན་འདིའི་ནང་གི་ལམ་སྟོན་གལ་ཆེན་ཆགས་ཀྱི་ཡོད། གང་ལྟར་ཡང་ཡིན། སྤྱིར་བཏང་ཡིན་ན་ཤེས་ཡོན་ཅན་ལ་ཡང་ང་རང་ཚོ་དེ་དང་སྤྱིར་བཏང་མི་སྡེའི་ནང་ལོགས་ལ་ཡང་དྲག་པ་ཞིག་བརྩི་གི་རེད་བ། སྤྱིར་བཏང་ཚིག་གི་ཡོན་ཏན་ཤེས་པའི་ཤེས་བྱ་ཡོན་ཏན་སྐམ་པོ་ཡོད་པ་ཅིག་ལ་ཡིན་ན་ཡང་ཨེ་ནི་གྲགས་རེད་བ་ཞིག་ལ་བརྩི་གི་ཡོད་ན། ཡོན་ཏན་ཡོད་པ་དེའི་དེ་ངོ་གདོང་དེ་དང་གཤིས་རྒྱུད་འདུལ་ཐབས་ཀྱི་ཐོག་ནས་དེ་དང་གང་དག་ཅིག་དངོས་སུ་ཕ་གི། གཤིས་རྒྱུད་ཀྱི་སྟེང་གི་པའི་སྐྱོན་དག་པའི་ཅིག་སྔོན་སོང་བའི་ཁ་ཡོད་ལག་ཡོད་ཀྱི་བུ་གའི་གྲུབ་འབྲས་བསྟན་རྒྱུ་ཡོད་དེ་འདྲས་ཀྱི་མི་ཞིག་ཡིན་ན་དེ་ཚོགས་ཀྱི་མཆོག་ཆགས་ཡོང་གི་འདུག་ག་ས་དེ་འདྲས་ཡིན་དུས་ཙང་ནས་སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་ཟེར་ནས་འོང་བསྡད་ཀྱི་དེ་ད་ང་རང་ཚོས་ནང་པ་སངས་རྒྱས་པའི་སྐྱབས་གནས་འོ་ད་དེ་གསུམ་པོ་དེ་རེད་བཤད་པ་རེད་ད་དེ་འདྲས་ཀྱི་སྐྱབས་གནས་དེ་གསུམ་གྱི་ནང་ནས་སངས་རྒྱས་དེ་སྐྱབས་སྟོན་པ་པོ་བཤད་པ་རེད་ཆོས་དེ་སྐྱབས་དངོས་བཤད་ཀྱི་ཡོད་རེད་དངོས་གནས་དྲང་གནས་ཀྱི་སྡུག་བསྔལ་ལས་ཐར་བ་བྱེད་མཁན་དེ་སྐྱབས་དངོས་ཆོས་དཀོན་མཆོག་དེ་ཡིན་པ་རེད། འོ་ད་དགེ་འདུན་ཟེར་ཡ་དེ་སྐྱབས་སྒྲུབ་པའི་ཟླ་གྲོགས་ཡིན་པ་རེད་ང་རང་ཚོ་ཁོ་ལ་མིག་ཡར་ལྟ་བྱེད་ས་ཡིན་པ་རེད། འོ་ཡ་ད་དེ་ལྟ་བུ་བྱས་ནས་སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ། བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི་ཟེར་ཡ་འདི་གི་ཨེ་ནི། དེ་ལྟ་བུའི་སྐྱབས་གནས་བསླུ་བ་མེད་པ་དེ་ལ་ཡང་སྐྱབས་སུ་འགྲོ་གི་ཡིན། ཆོས་ཞེས་པ་དེ་རང་ང་རང་ཚོའི་བོད་སྐད་ཀྱི་ཆོས་ཟེར་ཡ་གི་གོ་བ་དེ་ནི་བཅོས་བསྒྱུར་བཏང་བའི་དོན་ཡིན་པ་རེད་བཅོས་པའི་དོན་ཡིན་པ་རེད་ད། བཅོས་པའི་དོན་ག་རེད་ལབ་ན་ད་ངན་པ་བཟང་དུ་བཅོས་ཡ་ཅིག་ལ་ད་སྐྱོན་ཡོད་དེ་འདྲ་ཅིག་ཨེ་ནི། རིམ་པས་རིམ་པས་ཀྱི་ཕར་བཟང་དུ་བཟང་དུ་བཅོས་ཡ་ཅིག་ལ་ཡ་ཨེ་ནི། བཅོས་ཡ་ཞིག་གི་དོན་དག་ཡིན་པ་རེད། ཨེ་ནི་ལེགས་བཞག་གི། གང་ཟག་རྒྱ་གར་གྱི་ལེགས་སྦྱར་གྱི་སྐད་ནང་ལོགས་ལ་ཡ་ཨེ་ནི་ཆོས་ཀྱི་ཆོས་ཟེར་ཡ་དོན་དེའི་མིང་ཚིག་དེ་དྷར་མ་ཟེར་གྱི་ཡོད་པ་རེད་དེ་འཛིན་པའི་དོན་དག་ཡིན་པ་རེད་འཛིན་པ་ཟེར་ལབ་ན་ག་རེ་ཟེར་ལབ་ན། ད་ཨེ་ནི། སྤྱིར་ཆོས་ཟེར་ཡ་དོན་དག་དེ་རྒྱ་ཆེ་ཆུང་མང་པོ་ཡོད་པ་རེད། དེ་དང་ད་ཨ་འདྲ་དེ་ང་རང་ཚོ་དམ་པའི་ལྷ་ཆོས་ཟེར་ཡ་གི་ཆོས་ཟེར་ཡ་དེ་ག་རེ་རེད་ཟེར་ན་འོ་ཡ་དེ་གི་འཛིན་ལུགས་དེ་ཨེ་ནི་ཆོས་གང་ཡོན་ཏན་གང་ཞིག་ད་ཡོན་ཏན་ནམ་བློ་ཡི་ཁྱད་པར་གང་ཞིག་ཨེ་ནི་རྒྱུད་ལ་ཡོད་ན་འོ་དེ་འདྲ་འདྲ་བུ་པའི་བློ་ཡི་ཁྱད་པར་དེ་གང་ལ་ཡོད་དེ་ངེད་ཀྱི་བདག་གམ་ངའམ་གང་ཟག་དེ་ག་གང་ཟག་དེ་ཉིད་རང་ཨེ་ནི་ཅིག་འཇིགས་པ་གང་ཡང་རུང་བ་ཞིག་ལས་དངོས་སུ་ཨེ་ནི་སྐྱོབ་པར་བྱེད་མཁན

སྐྱོན་དག་པར་བྱེད་མཁན་གྱི། གང་དག་ཞིག་བློ་ཡི་ཡོན་ཏན་གཅིག་གི་སྟེང་ནས་ནི་སྐྱོན་ཟད་དགོས་ཡོད་རེ་ཟེར་ནས་ད་དེ་གི་ཁེར་བྱུང་སོང་བ། འོ་དེ་འདྲས་ཀྱི་ད་གང་དག་ཅིག་སེམས་སྟེང་གི་པའི་དྲི་མ་དག་པར་བྱེད་མཁན། སྐྱོན་ཟད་པར་བྱེད་མཁན་སྐྱོན་དག་པར་བྱེད་མཁན་གྱི་བློ་ཡི་ཡོན་ཏན་དེ་ལ་ཨེ་ནི་ཆོས་ཟེར་གྱི་ཡོད་རེ། འོ་དེ་རང་རང་སོ་སོའི་རྒྱུད་ལ་སྐྱེ་ཡོང་དུས་ཙ་ནས་རང་ཉིད་ཨེ་ནི་སྐྱོན་གང་ཡང་རུང་བ་ཅིག་ལས་བྲལ་ཡོང་གི་ཡོད་རེ། སྐྱོན་གང་ཡང་རུང་བ་ཞིག་ལས་ཐར་ཡོང་གི་ཡོད་རེད། སྐྱོན་གང་ཡང་རུང་བ་ཞིག་ལས་སྐྱོབ་ཡོང་གི་ཡོད་རེད། ཨོ་དེ་འདྲ་ཡིན་དུས་ཙ་ནས། ཨོ། ཆོས། གང་ཟག་དག་ཆོས་སམ། གང་དག་ཞིག་བློ་ཡི་ཡོན་ཏན་སྐྱབས་སུ་འགྲོ་ཡ་དེ། ཨེ་ནི། དུས་ཇི་འདྲ་ཞིག་གི་བར་ལ་ཡང་སྐྱབས་སུ་འགྲོ་གི་རེད་ཟེར་ལབ་ན། བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི་ཟེར་ནས། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གིས་བོད་པ་ཙམ་མ་ཡིན་པར་ཕྱི་རྒྱལ་གྱི་གཙུག་ལག་སློབ་གྲྭ་ཆེན་མོ་ཁག་ཅིག་དང་ལྷན་དུ་དུས་ཐུང་ཞིབ་འཇུག་གི་ལས་འཆར་ཁག་གི་ཐོག་མཉམ་འབྲེལ་གནང་བཞིན་ཡོད་པའི་ཁར་དབྱར་དུས་ཕྱི་རྒྱལ་དུ་ཡོད་པའི་བོད་པའི་སློབ་ཕྲུག་ཚོའི་ཆེད་དུ་བོད་པའི་སྐད་ཡིག་དང་རིག་གཞུང་ངོ་སྤྲོད་ཀྱི་ལས་འཆར་ཁག་གོ་སྒྲིག་གནང་བཞིན་ཡོད་པ་དེ་དག་རྒྱ་ཆེ་རུ་བཏང་གནང་རྩིས་ཡོད་པའི་སྐོར་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཀྱིས་སྙན་སྒྲོན་གནང་པའི་ལེའུ་གཉིས་པ་དེ་བསྐྱར་དུ་གསན་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གིས་བོད་པ་ཙམ་མ་ཡིན་པར་འཛམ་གླིང་གི་རྒྱལ་ཁབ་གཞན་མང་པོ་ནས་ཤེས་ཡོན་པ་ཚོ་དང་ཚན་རིག་པ། ད་ག་ནང་བཞིན་རྣམ་དཔྱོད་ལྡན་པའི་མི་སྣ་མང་པོ་ནང་ཆོས་ཐོག་ལ་ཐུགས་སྣང་གནང་མཁན་ཚོའི་ཆེད་དུ། ཤེས་ཡོན་གྱི་ལས་གཞི་ཁག་མང་པོ་ཞིག་སྤེལ་གནང་གི་ཡོད་པ་རེད་དམིགས་བསལ་ཨ་མི་རི་ཀའི་ནང་ཡོད་པའི་གཙུག་ལག་སློབ་ཁང་ཁག་ཅིག་དང་ལྷན་དུ་མཉམ་འབྲེལ་གྱི་ཤེས་ཡོན་ལས་འཆར་སྤེལ་གནང་གི་ཡོད་པའི་ནང་ནས་གཙོ་བོ་ཨ་མི་རི་ཀའི Atlanta ཁུལ་གྱི་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་དང་ལྷན་དུ་ཉིས་སྟོང་ལོར་མཉམ་འབྲེལ་གྱི་གན་རྒྱ་ཞིག་བཞག་གནང་སྟེ་ཉིས་སྟོང་གཅིག་ནས་ཉིས་སྟོང་བཅུ་དྲུག་གི་བར་ས་རཱ་བོད་ཀྱི་མཐོ་སློབ་ནས་ལོ་ལྟར་ཨེ་མོ་རི་གཙུག་ལག་སློབ་གྲྭའི་སློབ་ཕྲུག་དཔྱིད་ཁའི་སློབ་དུས་གཅིག་གི་རིང་བོད་པའི་སྐད་དང་ལོ་རྒྱུས་ཆབ་སྲིད་དཔལ་ཡོན་གྱི་ཐོག་སློབ་སྦྱོང་གནང་བར་ཕེབས་ཀྱི་འདུག། ཉིས་སྟོང་དགུ་ནས་བཟུང་ཨེ་མོ་རི་ནས་དབྱར་ཁའི་དུས་སྐབས་ལུས་སེམས་ཚན་རིག Tibetan Mind Body Science སྦྱང་བར་སློབ་ཕྲུག་མང་པོ་ཕེབས་ཀྱི་ཡོད་པའི་སྐོར་སློབ་སྤྱི་པ་སངས་ཚེ་རིང་ལགས་ཀྱིས་འགྲེལ་བརྗོད་གནང་བྱུང། དེ་མིན་ཨ་མི་རི་ཀའི་ཨོ་ཧ་ཡོ་ནང་ཡོད་པའི་མཱི་ཡ་མི་ཡུ་ནི་ཝར་སི་ཏི་མཉམ་བོད་པའི་སྐད་དང་རིག་གཞུང་ནང་ཆོས་བཅས་ཀྱི་ཐོག་གོ་རྟོགས་སྤེལ་ཡས་ཀྱི་མཉམ་འབྲེལ་ལས་འཆར་ཞིག་ཉིས་སྟོང་དགུ་ནས་ཉིས་སྟོང་བཅུ་གཅིག་བར་སྤེལ་གནང་བཞག་ཉིས་སྟོང་བཅུ་གཉིས་ནས་བཟུང Richmond Indiana ན་ཡོད་པའི་གཙུག་ལག་སློབ་གྲྭ་ཆེན་མོའི་སློབ་ཕྲུག་ཚོས་བོད་སྐད་དང་རིག་གཞུང་ཆབ་སྲིད་ཀྱི་ཐོག་ཉམས་ཞིབ་གནང་བར་སློབ་དུས་གཅིག་རིང་ཕེབས་ཀྱི་འདུག་ལ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ནས་བཟུང Minnesota ནང་གི Gustavus Adolphus College མཉམ་དུ་ཟླ་གསུམ་རིང་མཉམ་འབྲེལ་གྱི་ལས་གཞི་ཞིག་དབུ་བརྩམས་གནང་བཞག། ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གིས་ཕྱི་རྒྱལ་གྱི་སློབ་གྲྭ་ཁག་དང་མཉམ་འབྲེལ་གནང་བའི་ལས་འཆར་མང་པོ་ཞིག་སྤེལ་གནང་པའི་ཁར་བོད་པའི་སློབ་ཕྲུག་ཚོར་དམིགས་བསལ་བོད་ཡིག་གི་ཐོག་སློབ་སྦྱོང་སྤྲད་གནང་སྟངས་ཀྱི་སྐོར། སློབ་སྤྱི་པ་སངས་ཚེ་རིང་ལགས་སུ་བཅར་འདྲི་ཞུས་པ་ཡིན། ཉེ་ལམ་ཨ་ནེ་ས་རཱ་བོད་ཀྱི་མཐོ་སློབ་ཁང་དེ་དབུ་བརྙེས་ནས་ལོ་ངོ་ཉི་ཤུ་རྩ་ལྔ་འཁོར་བའི་དུས་དྲན་མཛད་སྒོའི་སྐུ་མགྲོན་གཙོ་བོ་བོད་མི་མང་སྤྱི་འཐུས་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་ཨ་ནེ་སློབ་གཉེར་ཁང་དེ་གལ་ཆེན་པོ་ཡིན་པ་དང་ལྷག་པར་དུ་བོད་པའི་གྲོས་ཚོགས་ཀྱི་དོན་དག་ལ་ཡང་སྔོན་མ་ཡིན་ན་གྲོས་ཚོགས་ཀྱི་ལས་རིམ་ཕབ་ལེན་གནང་ཡ་དེ་ཝཱ་ཎ་བོད་ཀྱི་གཙུག་ལག་སློབ་གཉེར་ཁང་གིས་མཐུན་འགྱུར་གནང་གི་ཡོད་པ་དང་ཨ་ནི་བར་སྐབས་གཅིག་ནས་ས་རཱ་མཐོ་རིམ་སློབ་གཉེར་ཁང་གིས་མཐུན་འགྱུར་གནང་གི་ཡོད་པའི་སྐོར་གསུངས་བྱས་བོད་པའི་རིག་གཞུང་དང་བོད་ཀྱི་ཆོས་དེ་ཚོ་སྤྱི་ཚོགས་ནང་ལ་མུ་མཐུད་མི་ཉམས་རྒྱུན་འཛིན་ཐུབ་རྒྱུའི་གནས་སྟངས་ཅིག་ས་རཱ་མཐོ་སློབ་ནས་ཡོང་གི་འདུག་ཅེས་གསུངས་པ་ནང་བཞིན་ས་རཱ་མཐོ་སློབ་ཀྱིས་བོད་པའི་སྐད་དང་རིག་གཞུང་གི་ཐོག་ལ་ཞབས་འདེགས་ཞུ་སྟངས་དེ་ག་འདྲ་རེད་ཅེ་ན། ད་སྐད་དང་རིག་གཞུང་གི་ཐོག་ལ་ཞབས་འདེགས། ཅིག་གིས་གཙོ་བོ་འདྲ་བོ་འདི་ང་ཚོ་བོད་པའི་གི་སློབ་གྲྭ་ཁག་ལ་བོད་དགེ་དང་ནང་བཞིན་གི་གཞུང་ཞབས་པ་ཚོ་ལ་འོས་སྦྱོང་དུས་ཡུན་འདྲ་མིན་ཐུང་བ་དང་རིང་བ་དང་འདྲ་མིན་ཐོག་ནས་ནི་བོད་པའི་སྐད་ཡིག་དང་འཛིན་སྐྱོང་དང་དེ་འདྲའི་གི་ཅིག་སློབ་ཚན་ནང་ལ་ཆ་ཤས་ལེན་བྱེད་སྲི་ཞུ་བ་དེ་ནས་ཡིག་སྒྱུར་དང་སྐད་སྒྱུར། ཨ་ནི་ཚོགས་པ་ཁག་གི་ལས་སྣེ་འདྲ་མིན་གྱི་ཕྱག་ལས། ཨ་ནི་བོད་དྲུང། ཨོ་ད་འདི་ཚོ་སྤྲོ་འདི་ད་ང་ཚོ་གི་ད་ལྟ་བར་དུ་ས་རཱ་མཐོ་སློབ་ནས་སློབ་ཕྲུག་ལྔ་སྟོང་དྲུག་བརྒྱ་ཙམ་ཅིག་འདུག་ཐོན་ཤག་ཨ་ནི་ཕྱག་ལས་གཙོ་བོ་འགྲོ་ཐིམ་ས་འགྲོ་ད་འདི་ཚོ་ནང་ལ་འདུག་ཐིམ་འགྲོ་འདུག་འདི་བྱེད་དུས་ད་འདི་སྤྱི་ཚོགས་ལ། ཞབས་འདེགས་ཕྲན་བུ་འདྲ་ཞིག་ང་ཚོ་འདུག་ཞུ་ཐུབ་ཡོད་རེད།
དེ་ནས་སློབ་སྤྱི་པ་སངས་ཚེ་རིང་ལགས་བཀའ་འདྲི་ཞུས་ཏེ་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་ལ་ཡང་སློབ་ཕྲུག་སྐྱ་སེར་ཕོ་མོ་དབྱེར་མེད་ཀྱི་ཐོག་ནས་ཞུ་གནང་གི་ཡོད་རེད་པ། རེད་ད་ང་ཚོ་ས་རཱ་མཐོ་སློབ་ཀྱི་སློབ་འཇུག་ཞུ་ཡའི་འདི་ལ་ང་ཚོ་གི་བྱེད་སྟངས་འདི་ཞུ་གི་ཡོད་རེད་ད། སོ་སོ་ལ་བོད་པའི་ཆོས་དང་རིག་གཞུང་ཨ་ནི་སྐད་འདི་ལ་དོ་སྣང་ཡོད་པ་ཡིན་ན་ཨ་ནི་ཡ་སློབ་འཇུག་ཞུ་ཡའི་ལ་སྐྱ་སེར་ཕོ་མོ་དེ་ནང་བཞིན་གྱི་མི་རིགས་དབྱེར་མེད་ཡིན་ཟེར་ཞུ་བསྡད་ཀྱི་ཡོད་རེད་བྱས་ཙང་ང་ཚོ་ད་ལྟའི་ས་རཱ་གི་སློབ་ཕྲུག་གི་ནང་ལ་ཨ་ནི་གྲྭ་པ་ཡོད་རེད་ཨ་ནེ་ཡོད་རེད་མི་སྐྱ་ཕོ་མོ་ཡོད་རེད་དེ་ནང་བཞིན་གྱི་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཕེབས་པའི་གི་ཕྱི་རྒྱལ་ལུང་པ་མི་འདྲ་བ་ཕལ་ཆེར་ལུང་པ་ཉི་ཤུ་སོ་ར་གི་སློབ་ཕྲུག་འདུས་ཡོད་རེད་ད་གང་ལྟར་ཅིག་གི་རྡ་རམ་ས་ལ་ས་ཆ་ཆུང་ཆུང་འདི་ལ་ནི། རྒྱལ་སྤྱིའི་གི་མཐོ་སློབ་སོ་ར་ཅིག་གི་ངོ་བོ་ཅོག་ཅིག་ཆགས་བསྡད་ཡོད་རེད་ས་རཱ་མཐོ་སློབ་འདི། ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་ལ་ཡང་ད་ལྟ་སློབ་སྦྱོང་གནང་མཁན་གྱི་སློབ་ཕྲུག་ག་ཚོད་ཡོད་ན། ཨ་ནི་ཕྱིའི་རྒྱལ་ཁབ་ཀྱི་སློབ་ཕྲུག་དང་ཨ་ནི། བརྗེ་ལེན་གནང་ཡག་གི་ལས་འཆར་དེ་འདྲ་ག་འདྲ་ཡོད་རེད། ད་ལྟའི་གི་ཆ་ལ་ང་ཚོ་སློབ་ཕྲུག་གྲངས་འབོར་སོ་ར་དེ་སུམ་བརྒྱ་ཉི་ཤུ་རྩ་ལྔ་ཡས་མས་ཅིག་ཏུ་ཆགས་བསྡད་གི་ཡོད་རེད། ཨ་ནི་ད་དེའི་ནང་ནས་སྔོན་དུ་ཞུས་པ་ཞིག་ནང་བཞིན་ང་རང་ཚོ་མཐོ་རིམ་རིག་གནས་རབ་འབྱམས་པ་འཛིན་གྲྭ་དེ་ལོ་བཞི་དུ་དུས་ཡུན་ཆགས་གི་ཡོད་རེད། དེའི་ནང་ལོ་ལ་སློབ་ཕྲུག་ཕལ་ཆེར་བརྒྱ་དང་བཞི་བཅུ་སོ་ར་ཅིག་ཡོད་རེད། ཨ་ནི། གཙུག་ལག་རབ་འབྱམས་པ་འཛིན་གྲྭ་གསུམ་གྱི་ནང་ལ་སློབ་ཕྲུག་བཅོ་ལྔ་སི་ཏྲོ་བྱས། ཨ་ནི་དགེ་རྒན་འོས་སྦྱོང་བྱས་དེ་ནས་ཅིག་ཟུར་སྦྱོང། འདི་ཚོ་ད་ང་ཚོ་གཙོ་བོ་ད་དེ་ཆགས་ཀྱི་ཡོད་རེད། བོད་པའི་གི་སློབ་མ་ཆགས་འགྲོ་གི་ཡོད་རེད། བསྡོམས་པའི་གི་ཕལ་ཆེར་སློབ་ཕྲུག་ཉིས་བརྒྱ་སི་ཏྲོ་སོ་ར་ཅིག། ད་གང་ལྟར་ང་རང་ཚོ་བོད་པའི་གི་སློབ་ཕྲུག་རང་ད་ལྟའི་ཆ་ལ་དེ་འདྲའི་གནས་སྟངས་དེ་འདྲའི་ཅིག་ཆགས་བསྡད་ཀྱི་ཡོད་རེད། ད་དེ་མིན་གྱི་ཨ་ནི་བརྒྱ་ལྷག་ཅིག་ད་ཕྱི་རྒྱལ་དང་ཧི་མ་ལ་ཡའི་རི་རྒྱུད་ཀྱི་སློབ་ཕྲུག་ཆགས་ཀྱི་ཡོད་རེད། དམིགས་བསལ་གྱིས་ད་ད་ལོ་ནས་བྱས་རྗེས་ང་ཚོ་ཕྱི་རྒྱལ་གྱི་སློབ་མའི་གི་གྲངས་འབོར་འདི་ཤུགས་ཆེ་རུ་ཤོར་འགྲོ་བ་རེད་གང་ཡིན་ཟེར་ན། སྔོན་མ་དེ་བ་ཡིན་ན་ང་ཚོ་ལ་ད་ཁོང་ཚོ་ཕྱི་རྒྱལ་སློབ་མ་ཚོ་བཞུགས་སའི་གྱི་ཐོག་ནས་ཏོག་ཙམ་མཐུན་རྐྱེན་གྱིས་འདང་གི་ཡོད་མ་རེད་ད་ད་ལྟའི་ཆ་ལ་ཡིན་ན་ད་ང་ཚོ་ཕྱི་རྒྱལ་སློབ་མ་ཚོ་ལ་ནི་སོ་སོ་བཞུགས་ས་ཟུར་དུ་བཟོས་ཐུབ་པ་རེད། མཐུན་རྐྱེན་དེ་ཚོ་སྦྱར་བྱས་ནི། གྲངས་འབོར་འདི་ཡང་ད་ལྟའི་ཆ་ལ་ཕྱི་རྒྱལ་སློབ་མ་གཅིག་པོ་བསྡོམས་པ་ཡིན་ན་ཕལ་ཆེར་ལྔ་བཅུ་ལྷག་ཏུ་ཆགས་ཀྱི་ཡོད་རེད། འདི་ཡང་ནི། སྔོན་ལ་ཞུས་པ་བཞིན་སོ་ར་ལུང་པ་ཉི་ཤུ་སོ་ར་གི་སློབ་ཕྲུག་བྱས་ད་ལྟ་མང་ཤོས་སོ་ར་དེ་དེ་འདྲ། ཝེད་ནམ་བྱས་ཀོ་རི་ཡ་བྱས། ཐའེ་ཝན། མ་ལེ་ཤི་ཡ། སིང་ག་པུར་ཆགས་ཀྱི་ཡོད་རེད། དེ་ནས་དེ་འདྲ། ར་ཤི་ཡ། སོག་པོ། ནི། ང་ཚོ་དེ་འདྲ་ཡུ་རོབ་དང། ལྷོ་ཨ་མི་རི་ཀ་ནས་སློབ་ཕྲུག་ཡང་གང་ལ་གང་འཚམ་ཅིག་ཡང་དུ་སློབ་སྦྱོང་གནང་བསྡད་ཀྱི་ཡོད་རེད། ད་གང་ལྟར་བསྡོམས་པས་ཀྱི་སློབ་ཕྲུག་གྲངས་འབོར་འདི་སུམ་བརྒྱ་ཉི་ཤུ་རྩ་ལྔ་བྱས་དགེ་རྒན་ལས་བྱེད་ཀྱི་གྲངས་འབོར་འདི་ཕལ་ཆེར་བཞི་བཅུ་ཞེ་གྲངས་སོགས་ར་བཞི་བྱས་རྗེས་ང་ཚོ་འདི་ལ་ད་གང་ལྟར་མི་བསྡོམས་པས་ཀྱི་སུམ་བརྒྱ་ལྔ་བཅུ་དྲུག་ཅུ་ཅིག་དུ་ཡོད་རེད་ལ།
ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གིས་གཞིས་ཡུལ་འདྲ་མིན་གྱི་ཐོག་ལ་ཡང་སློབ་ཚན་སློབ་ཁྲིད་གནང་པ་དང་དུས་མཚུངས་ཕྱི་རྒྱལ་ཡུལ་ཁག་གི་མཉམ་དུ་ལས་རིམ་བརྗེ་ལེན་གྱི་ལས་འཆར་དེ་འདྲས་ཡོད་པ་དེ་ཚོ་ཞིབ་ཕྲ་སློབ་སྤྱི་པ་སངས་ཚེ་རིང་ལགས་ངོ་སྤྲོད་གནང་སོང། དེ་ལས་འཕྲོས་པའི་ད་ད་ལྟའི་སྐབས་འདི་ལ་ཡང་བོད་པའི་སྐད་ཡིག་ལ་ཉམས་ཆག་འགྲོ་བཞིན་པའི་དུས་ཚོད་དེ་ས་རཱ་མཐོ་སློབ་ཁང་གི་ངོས་ནས་ཨ་ནི་ཡང་ལས་འཆར་གཞན་པ་དེ་འདྲས་འཆར་འགོད་ག་རེ་ག་རེ་གནང་གི་ཡོད་ནམ།
མཐའ་མ་དེ་ལ་ད་ང་ཚོ་འདི་གཅིག་ཞུ་འདོད་བྱུང་ཞེ་ད་ད་ལྟའི་གི་དུས་ཚོད་དེ་ལ་ང་རང་ཚོ་བོད་པའི་བཙན་བྱོལ་གི་སྤྱི་ཚོགས་ཀྱི་གནས་སྟངས་འདི་ཏོག་ཙམ་ཉག་ཕྲ་པོ་འདྲ་ཅིག་ཏུ་ཆགས་ད་དམིགས་བསལ་གྱི་ད་སྐད་ཡིག་དང་འབྲེལ་བའི་ཐོག་ནས་ད་ང་རང་ཚོ་སྤྱི་ཚོགས་འདི་གང་ལ་གང་འཚམ་གྱི་ཏུ་ཕར་ཁ་གྲམ་འགྲོ་དུས་ནི་སྐད་ཡིག་ལ་ཉེན་ཁ་ཆེན་པོ་ཅིག་ཏུ་སླེབས་བསྡད་ཀྱི་ཡོད་རེད་ད་རྩ་བའི་ཅིག་གི་གཞུང་དང་སྒེར་དང་ཚང་མས་གི་ཐུགས་ཁུར་ད་བཞེས་ཀྱི་ཡོད་རེད་དེ་ཡིན་ན་ཡང་ད་ང་རང་ཚོ་ད་དུང་ཅིག་རིག་པ་འདྲ་ཅིག། སྒྲིམ་དགོས་ཀྱི་འདུག་དེ་འདྲའི་གི་ཚོར་བ་ཅིག་ཤུགས་ཆེན་པོ་ཅིག་ཞུ་འདོད་བྱུང་ཨ་ནི་ང་རང་ཚོ་ད་ས་རཱ་མཐོ་སློབ་ཀྱི་ངོས་ནས་ཡིན་ན་དབྱར་ཁའི་དུས་ཚོད་ལ་ད་ང་རང་ཚོ་བྱང་ཨ་རི་གཙོ་བོ་བྱས་པའི་གི་ཨ་ནི་ཡུ་རོབ་དང་དེ་བའི་གཞོན་སྐྱེས་ཚོ་ལ་དབྱར་དུས་ཨ་ནི་བོད་ཀྱི་སྐད་གཙོ་བོ་བྱས་པའི་གི་ཆོས་དང་རིག་གཞུང་གི་ལས་གཞི་ཅིག་སྤེལ་གྱི་ཡོད་རེད་དེའི་ད་ད་བར་དུ་གང་ལ་གང་འཚམ་དུ་ས་ཚགས་ཚུད་པོ་ཡག་པོ་ཞིག་འགྲོ་བསྡད་ཀྱི་ཡོད་རེད་ད་དེ་འདྲ་སོགས་པའི་ཀྱི་ནི་ལས་གཞི་འདི་ད་ང་ཚོ་དེ་འདྲ་ཡུ་རོབ་ཁུལ་གྱི་སློབ་མ་ཚོ་ལ་དེ་འདྲའི་གོ་སྐབས་ཅིག་གསར་སྐྲུན་བྱེད་ཡས་ཀྱི་འཆར་གཞི་དེ་འདྲ་ཅིག་ཡོད་ད་ནང་བཞིན་གྱི་ནི་རྒྱ་གར་ནང་ལ་བཞུགས་མཁན་གྱི་གཞོན་སྐྱེས་མང་པོ་ཞེ་པོ་ཅིག་ད་དེ་འདྲ་རྒྱ་གར་མཐོ་སློབ་འགྲིམས་རྗེས་ནི་སྤྱི་ཚོགས་ནང་ལོགས་ལ་ཕྱག་ལས་གནང་མཁན་ཡོད་རེད་ཡང་ཕྱག་ལས་མེད་པའི་ཐོག་ནས་ལས་མེད་བཞུགས་མཁན་ཡང་མང་པོ་རེད་ད་ཁོང་ཚོ་ལ་ཡང་ཅིག་གིས་དུས་ཐུང་གི་ཐོག་ནས་ནི་ཅིག་བོད་པའི་གི་སྐད་ཡིག་གཙོ་བོ་བྱས་པའི་གི་ནི་ཆོས་དང་རིག་གཞུང་གི་སློབ་སྦྱོང་བྱེད་ཡས་གི་གོ་སྐབས་དེ་འདྲའི་གསར་སྐྲུན་ཞུ་ཡས་གི་ད་ལྟ་འཆར་གཞི་དེ་འདྲ་ཅིག་བསམ་བསྡད་གི་ཡོད་ཨ་ནི་གཙོ་ཆེ་ཤོས་དེ་ད་དེ་འདྲ་སྐྱབས་མགོན་ཡིད་བཞིན་ནོར་བུ་གི་ཉེ་བའི་ཆར་ལ་ད་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་སྲིད་གཞུང་དེ་ཚོ་ཅིག་གིས་ང་ཚོ་ཨེ་མོ་རི University དང་མཉམ་འབྲེལ་གྱི་ཐོག་ནས་ནི་དེ་འདྲ་ང་ཚོ་དགེ་བཤེས་རྣམ་པ་གཉིས་དེ་ཡི་ད་རྒྱུས་སྟོན་པ་གི་ལག་ཁྱེར་ཚད་ལྡན་དུ་ཐོབ་བསྡད་ཡོད་རེད་ཁོང་རྣམ་པ་བརྒྱུད་ནས་ནི་ཅིག་གིས་སློབ་གྲྭ་ཁག་གི་དགེ་རྒན་རེད་དང་ནང་བཞིན་གྱི་སློབ་ཕྲུག་ནི་མི་མང་སྤྱི་ལ་དེ་ཚོ་མ་ཅིག་གོ་རྟོགས་སྤེལ་དང་དེ་འདྲའི་ཐོག་ནས་ནི་ང་ཚོ་ཅིག་བསུ་ཡང་ལས་གཞི་ཅིག་ད་ལྟ་འགྲོ་བསྡད་ཀྱི་ཡོད་རེད་དེ་ལས་གཞི་དེ་ད་དུང་ཡང་ད་དེ་ཚགས་ཚུད་རུ་དང།

ད་དེའི་རྒྱུ་མཚན་གཙོ་བོ་དེ་ག་རེད་ཟེར་ན་ང་རང་འཛིན་གྲྭ་བཅུ་གཉིས་བར་ལ་ནི་རྒྱ་གར་དི་མ་པུར་ལ་ཨིན་ཇིའི་སློབ་གྲྭ་ལ་སློབ་སྦྱོང་བྱས་པ་ཡིན་དེ་འདྲ་ཡིན་དུས་ད་ང་རང་བོད་ཡིག་ལ་ཆ་བཞག་ན་ཅིག་ང་རང་སྒེར་ལ་ད་བོད་ཡིག་འཛིན་གྲྭ་དགུ་བར་མ་གཏོགས་ད་དེའི་ལྷག་ག་ཅིག་སྦྱང་མྱོང་མེད་དུས་གང་ལྟར་བོད་ཡིག་གི་ཤེས་ཚད་ཏོག་ཙི་དམའ་བ་ཞིག་ཡིན་དུས་ད་ང་རང་མཐོ་སློབ་དེ་སླེབས་རྗེས་བོད་ཡིག་ཡར་རྒྱས་གཏོང་ཡས་དེ་འདི་འདྲ་ཞིག་ཆགས་བསྡད་ཀྱི་འདུག་ཨ་འདི་ཙམ་དུ་མ་ཟད་ནི་ང་རང་མ་འོངས་པ་སྤྱི་ཚོགས་གང་དུ་ཕྱིན་པ་ཡིན་ན་ཅིག་ཨིན་ཇིའི་སྐད་ཡིག་དང་དེ་ག་ནང་བཞིན་བོད་ཡིག་གི་སྐད་ཡིག། གཉིས་ཀ་ཐོག་ནས་གདེང་སྤོབས་མི་དམན་པའི་ཐོག་ནས་ལབ་ཐུབ་ཡས་དེ་ང་རང་རེ་བ་དང་སྨོན་འདུན་བྱེད་བྱེད་གང་ལྟར་དེ་འདྲ་ཆགས་བསྡད་ཀྱི་འདུག་ད་ང་དང་ང་འདྲ་བའི་སློབ་ཕྲུག་ཚང་མའི་གི་ད་འོས་འགན་ཞིག་རེད་ཤག་ཞུ་ཡིན་རེད་བ།
ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དེ་དབུ་བརྙེས་ནས་ལོ་ངོ་ཉི་ཤུ་རྩ་ལྔ་འཁོར་བའི་དུས་ཆེན་ཉེ་དུས་རང་བཞུགས་སྒར་རྡ་རམ་ས་ལར་བསྐོང་ཚོགས་གནང་ཡོད་པ་རེད་གོང་དུ་གསན་པའི་ཤེས་ཡོན་སློབ་གསོའི་ལེ་ཚན་དེའི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན་རྣམ་པ་ཚོས་ལེ་ཚན་དེ་གསན་པར་ཐུགས་རྗེ་ཆེ།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་འདི་འཇམ་དཔལ་ཕུན་ཚོགས་ལགས་ཀྱིས་མུ་མཐུད་ནས

དགུ་པ། ལྷ་ས་བརྒྱུད་རྒྱ་གར་དུ་ཕྱིར་ལོག་ཅེས་པའི་ནང་དོན་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་རྒྱུ་ཡིན། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔའི་ཟླ་བ་དང་པོའི་ཚེས་བཅུ་བཞི་ཉིན་ང་ཚོ་ཁྲེང་ཏུའུ་ནས་ལྷ་སར་འབྱོར་སྐབས་ལྷ་སའི་གནམ་ཐང་དུ་ང་ཚོ་བསུ་བར་འབྲེལ་ཡོད་མང་པོ་ཞིག་འཛོམས་འདུག་དེ་ནི་རྒྱ་ནག་གཞུང་གིས་ང་ཨ་མདོར་སྡོད་དུ་མ་བཅུག་པར་ཕྱིར་འབུད་བཏང་བ་དང་ཉིན་ཕྱེད་ཡིན་ན་ཡང་སྐྱེས་ཡུལ་སྟག་མོ་སྒང་དུ་ཡང་འགྲོ་རུ་བཅུག་མེད་པའི་གནས་ཚུལ་ལྷ་སའི་མང་ཚོགས་ཀྱིས་ཤེས་འདུག་པར་བརྟེན་ཁོང་ཚོས་ང་ལ་སྔོན་མ་ལས་ཀྱང་དགའ་མོས་ཆེ་བར་བྱེད་ཀྱི་འདུག་འབྲེལ་ཡོད་ཚོས་ངའི་སྡོད་ས་ལྷ་ས་གྲོང་ཁྱེར་གྱི་ཤར་ངོས་སུ་གོ་སྒྲིག་བྱས་འདུག་པ་དང་གནམ་ཐང་ནས་སྡོད་གནས་སུ་ཡོང་སྐབས་མི་ཤིན་ཏུ་མང་པོ་ཞིག་ལམ་ཆེན་ཁར་འཛོམས་འདུག་པ་མཐོང་སོང། ངའི་བསམ་པར་ཁོང་ཚོ་ལས་དོན་ཞིག་གི་ཆེད་དུ་ཡིན་པ་རེད་བསམས་བྱུང་ཡང།

འཚོགས་རྩིས་བྱས་ཀྱང་ས་གནས་རྒྱ་ནག་གཞུང་གིས་ཆོག་མཆན་སྤྲད་མ་སོང། ཐེངས་འདིར་མདོ་སྨད་ནས་ལྷ་སར་འབྱོར་བའི་སྐབས་ངའི་གྲོགས་པོ་དང་དེ་སྔོན་གྱི་གནས་ཚང་རྙིང་པ་དེ་སྔའི་བོད་གཞུང་གི་བཀའ་བློན་གནང་མྱོང་མཁན་ཀ་ཤོད་པས་ང་ལ་རོགས་པ་བྱས་ཏེ་འབྲེལ་ཡོད་སྡེ་ཚན་ལ་འབྲེལ་བ་ཞུས་པར་བརྟེན་ས་གནས་རྒྱ་ནག་གཞུང་གི་གཙུག་ལག་ཁང་དུ་རབ་གནས་ཆེན་པོ་འཚོགས་རྒྱུའི་ཆོག་མཆན་ཐོབ་སོང། ཀ་ཤོད་པ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བདུན་ལོར་ང་ཚོ་མདོ་སྨད་ནས་ལྷ་སར་ཐོག་མར་འབྱོར་སྐབས་ང་ཚོའི་གནས་ཚང་གཡར་ས་དེ་ཡིན། ཁོང་ནི་ཡར་མར་ཀུན་ལ་འབྲེལ་བ་གནང་ཐུབ་མཁན་དང་ལས་དོན་སྒྲུབ་པ་ལ་སྐད་གྲགས་ཡོད་པའི་འཇོན་ཐང་ལྡན་པ་ཞིག་ཡིན། ས་གནས་རྒྱ་ནག་གཞུང་གི་རབ་གནས་ཆེན་པོ་འཚོགས་རྒྱུར་ཆོག་མཆན་ཐོབ་པའི་རྗེས་སུ་ང་ཚོས་འབྲེལ་ཡོད་ཀྱི་ཆ་ནས་རྒྱུད་སྟོད་གྲྭ་ཚང་རབ་གནས་ཆེན་མོ་ལ་གདན་འདྲེན་ཞུ་རྒྱུའི་འཆར་གཞི་ཡོད་པས་ལྷ་སའི་རྒྱུད་སྟོད་གྲྭ་ཚང་ལ་སྙན་སེང་ཞུས་སྐབས་ཁོང་ཚོ་དངངས་སྐྲག་གིས་ཞལ་བཞེས་གནང་མ་བྱུང། དེ་ནས་རྒྱུད་སྨད་གྲྭ་ཚང་ལ་ཞུས་པར་ཁོང་ཚོས་ཞལ་བཞེས་གནང་བྱུང། གོང་དུ་ཞུས་པ་ལྟར་སྐབས་འདིར་ར་མོ་ཆེའི་ཇོ་སྐུ་ཡང་ཕྱིར་ལོག་བྱུང་སྟེ་གཙུག་ལག་ཁང་དུ་བཞུགས་སུ་གསོལ་བ་དང་སྟབས་འཁེལ་ཡོད། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ལོའི། ཕྱི་ཟླ་དང་པོའི་ཚེས་ཉི་ཤུ་བརྒྱད་ཉིན་ནས་ཉིན་གསུམ་གྱི་རིང་གཙུག་ལག་ཁང་དུ་རབ་གནས་ཆེན་མོ་འཚོགས་པ་ཡིན། འདི་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་རྗེས་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ལོའི་བར་གཙུག་ལག་ཁང་དུ་འདི་ལྟ་བུའི་རབ་གནས་ཆེན་མོ་འཚོགས་པ་ཐོག་མ་དེ་ཡིན་པས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་རྗེས་ནས་བཟུང་ལོ་སུམ་ཅུར་ཉེ་བའི་རིང་བསྐྱར་གསོ་མ་ཐུབ་པའི་རབ་གནས་ཆེན་མོ་འདི་བསྐྱར་གསོ་ཐུབ་པ་སྐལ་བ་བཟང་པོ་ཡིན། རབ་གནས་ཆེན་མོ་འཚོགས་པའི་རིང་གཙུག་ལག་ཁང་གི་ཕྱི་སྒོ་བརྒྱབ་ཡོད་ན་ཡང་ཞལ་འདེབས་འབུལ་མཁན་མང་ཚོགས་ཁྱོན་ཆེན་པོ་ཡོང་སྟེ་མར་ཁུ་ཆུ་བཞུར་བ་ལྟར་ལྷོ་ནུབ་ངོས་སུ་བཞུར་བ་མཐོང་སྐབས་རྟེན་འབྲེལ་ལེགས་པོ་ཞིག་བྱུང་སོང་སྙམ་པའི་དགའ་ཚོར་སྐྱེས་བྱུང། སྐབས་དེར་ལྷ་སའི་མི་མང་གིས་ང་ལ་ཤིན་ཏུ་དགའ་པོ་བྱེད་ཀྱི་ཡོད་སྟབས་བོད་དོན་གསང་བའི་སྒྲིག་འཛུགས་ཤིག་གི་མི་གཉིས་ཆེད་དུ་ངའི་སར་གསང་བའི་སྒོ་ནས་ཡོང་སྟེ་ང་ལ་གསེར་གྱི་སྒོར་མོ་ཞིག་གཟེངས་རྟགས་སུ་སྤྲད་བྱུང། ཁོང་ཚོས་རིན་པོ་ཆེ་ང་ཚོའི་འདི་ཆུང་ཆུང་ཞིག་རེད་མ་དགོངས། ང་ཚོས་གསེར་གྱི་རྟགས་མ་འདི་རིན་པོ་ཆེ་ལ་གཟེངས་བསྟོད་ཀྱི་ཆེད་དུ་ཕུལ་བ་ཡིན། མའོ་ཙེ་ཏུང་གིས། དགྲ་ཡི་དགྲ་ཡིན་ན་ང་ཚོའི་གཉེན་ཡིན་ཟེར་བའི་སྐད་ཆ་ཞིག་བཤད་མྱོང་ཡོད་པ་ལྟར་རྒྱ་མིས་རིན་པོ་ཆེ་དགྲ་བོ་ལ་ངོས་འཛིན་བྱས་ཏེ་ཕ་ཡུལ་ནས་ཕྱིར་ཕུད་པར་བརྟེན་རྒྱ་མིའི་དགྲ་ཡིན་ན་བོད་མིའི་གཉེན་ཡིན་པ་གསལ་པོར་གྱུར་པ་རེད་ཟེར་གྱི་འདུག་གསང་བའི་སྒྲིག་འཛུགས་འདིའི་འབྲེལ་ཡོད་མི་སྣ་མ་ཤི་བར་དུ་ངས་ཁོ་ཚོའི་བདེ་འཇགས་ལ་བསམ་ནས་གནས་ཚུལ་འདི་གསང་བ་ཤིན་ཏུ་དམ་པོ་བྱས་པ་ཡིན། འོན་ཀྱང་དེང་སང་ཁོང་ཚོ་གྲོངས་ཟིན་འདུག་པར་བརྟེན་ངས་གནས་ཚུལ་འདི་ཕྱི་བསྒྲགས་བྱས་པ་ཡིན། བརྗེད་པ་རྗེས་མེད་དུ་མི་འགྲོ་བའི་ཆེད་ངས་རྟགས་མ་འདི་ཤེལ་གྱི་བྱང་བུ་ཞིག་གི་ཐོག་རྒྱན་དུ་བཅུག་སྟེ་ངའི་ཡིག་ཚང་གི་མདུན་ཅོག་སྟེང་སྒྲིག་ཤོམ་བྱས་ཡོད། འདི་ནི་གཞིས་བཞུགས་བོད་རིགས་སྤུན་ཟླ་ཚོས་སྲོག་ཉེན་ལ་མ་འཛེམས་པར་ཆེ་མཐོང་བླ་ན་མེད་པའི་སྒོ་ནས་ང་ལ་གཟེངས་བསྟོད་གནང་བ་ཞིག་ཡིན་པར་བརྟེན་ཤིན་ཏུ་རྩ་ཆེན་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད། ཕྱི་ཟླ་གཉིས་པའི་ཚེས་དགུ་ཉིན་ལྷ་ས་ནས་རྒྱ་གར་དུ་ཐོན་སྐབས་ཕེབས་སྐྱེལ་ཞུ་མཁན་མང་ཚོགས་ཀྱིས་ཁ་བཏགས་ཕུལ་ནས་རླངས་འཁོར་ཡོངས་རྫོགས་ཁ་བཏགས་ཀྱིས་བཀབ་པ་ལྟ་བུར་གྱུར་སོང། ཕེབས་སྐྱེལ་ཞུ་མཁན་གྱི་འཚང་ཁས་ལྷ་ས་གྲོང་ཁྱེར་ནས་ཕྱིར་ཐོན་པར་དུས་ཡུན་རིང་པོ་ཞིག་འགོར་དགོས་བྱུང་སོང། ལྷ་ས་ནས་སྟོད་ལུང་ཡངས་པ་ཅན་བརྒྱུད་རྒྱལ་རྩེར་མ་སླེབས་པའི་གོང་དུ་ལྷ་སའི་གཙང་པོ་རྒལ་དགོས་རྒྱུ་ཡོད་དུས་སྟག་གྲུ་ཁ་ཟེར་བའི་གྲུ་ཚིགས་སུ་སླེབས་སྐབས་ས་རུབ་ལ་ཉེ་བས་གྲུ་ཡོངས་རྫོགས་གཙང་པོའི་ཕ་ཁར་འཐེན་ཚར་འདུག་ངའི་རོགས་པ་རྒྱ་གཞུང་གི་ལས་བྱེད་རྣམས་ཀྱིས་གྲུ་པ་ཚོར་སྐད་བཏང་ཡང་ཁ་ཡ་བྱེད་ཀྱི་མི་འདུག་དེ་ནས་ཁོ་ཚོས་ཀྲུང་དབྱང་དང་རང་སྐྱོང་ལྗོངས་ནས་ཕེབས་པའི་དཔོན་པོ་གལ་ཆེན་པོ་ཞིག་ཡོད་ཅེས་སྐད་བརྒྱབ་ཀྱང་ཁ་ཡ་བྱེད་ཀྱི་མི་འདུག་མཐའ་མར་ཁོ་ཚོ་འུ་ཐུག་ནས་ང་ཚོའི་འདིར་རྒྱ་གར་ནས་ཕེབས་པའི་བླ་མ་ཞིག་ཡོད་ཅེས་སྐད་བརྒྱབ་མ་ཐག་ཏུ་ཆུའི་ཕ་རོལ་གྱི་གྲོང་གསེབ་ནས་གྲུ་པ་ཚོ་མགྱོགས་པོར་གྲུ་བཏང་ནས་ཚུར་ཡོང་སྟེ་ང་ཚོ་གཙང་པོའི་ཕ་ཁར་བསྐྱལ་བ་མ་ཟད་གཙང་པོའི་ཕ་ཁར་མང་ཚོགས་ཀྱིས་མཇལ་ཁ་ཞུས་ནས་ཤིན་ཏུ་དགའ་མོས་བྱེད་ཀྱི་འདུག་ལྷ་ས་ནས་ཕར་ཚུར་འགྲོ་བའི་ལམ་བར་དུ་རྒྱ་ནག་གཞུང་གིས་བོད་ལ་རོགས་སྐྱོར་བྱས་པའི་མིང་ཐོག་ནས་བྱིན་པའི་ཕྱི་རྒྱལ་ནས་ནང་འདྲེན་བྱས་པའི་ཞིང་ལས་འཕྲུལ་ཆས་འགའ་ཤས་ལམ་འགྲམ་དུ་བསྙལ་ཡོད་པ་མཐོང་བྱུང་ཡང་འདི་དག་ནི་སྐྱོན་ཤོར་བའམ་བེད་མེད་དུ་གྱུར་པ་ཤ་སྟག་རེད། ང་ས་ཆ་གང་དུ་སོང་ཡང་བོད་མི་མང་ཚོགས་རྣམས་ཆབ་སྲིད་ཀྱི་གོ་རྟོགས་མཐོ་པོ་ཡོད་པ་དང་རྒྱ་ནག་གི་དཔོན་པོ་ཚོར་གཏན་ནས་དགའ་པོ་མེད་པའི་མཐོང་སྣང་མངོན་གསལ་དུ་བྱུང། འདི་དག་གི་རྐྱེན་རྩ་གཙོ་བོ་ཞིག་ནི་རྒྱ་ནག་གཞུང་གི་དཔོན་པོ་ཚོས་བོད་མིའི་ཐོག་སྲིད་ཇུས་འཛིན་སྟངས་འགྲིག་གི་མེད་པ་གསལ་པོ་རེད། བལ་ཡུལ་རྒྱལ་སར་སླེབས་ནས་ཞོགས་པ་སྔ་པོ་ཡར་ལངས་པའི་སྐབས་ཁང་པའི་ཐོག་ཁ་ནས་བྱ་རིགས་སྣ་ཚོགས་ཀྱི་སྐད་སྣ་ཚོགས་སྒྲོག་པ་ཐོས་སྐབས་ངའི་སེམས་ནང་དུ་ཡུལ་ལུང་འདིའི་མི་ཙམ་དུ་མ་ཟད་བྱ་རིགས་ཚོས་ཀྱང་སྐད་ཅི་ལྟར་སྒྲོག་མིན་དང་འཕུར་འགྲོ་གང་དུ་བྱེད་མིན་རང་དབང་རེད་སྙམ་པའི་ཚོར་སྣང་མ་འདྲ་བ་ཞིག་བྱུང། རྒྱ་ནག་གི་གྲོང་ཁྱེར་ཁག་གི་ནང་དུ་བྱ་དང་བྱིའུའི་རིགས་ཕལ་ཆེར་མཐོང་རྒྱུ་དཀོན་པོ་རེད། རྒྱའི་གྲོང་ཁྱེར་ཁག་ཏུ་ཟས་རིགས་རྣམས་ཙི་ཙིའི་གནོད་པ་ལས་སྐྱོབ་ཆེད་སྒེའུ་ཁུང་གི་ཕྱི་རོལ་དུ་བཞག་འདུག་ཀྱང་དེ་ཟ་མཁན་བྱ་རིགས་ཡོང་གི་མེད། ལུང་པ་གཅིག་གི་ནང་ལ་མི་དང་བྱ་གཉིས་ཀར་རང་དབང་ཆེན་པོ་ཡོད་པ་དང་ལུང་པ་གཅིག་ལ་མི་དང་བྱ་གཉིས་ཀར་རང་དབང་མེད་པའི་ཁྱད་པར་ཆེན་པོ་འདི་ལྟ་བུ་ཞིག་འདུག་སྙམ་པའི་ཚོར་བ་དམིགས་བསལ་བ་ཞིག་སྐྱེས་བྱུང། གསན་མཁན་རྣམ་པ་ཚོ། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་དཔེ་དེབ་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་བཞིན་དུ་ཡོད། བཅུ་བ། བོད་ནང་གི་བག་ཆགས། བོད་ཀྱི་ས་གནས་གང་སར་ལྟ་སྐོར་དུ་བསྐྱོད་པའི་སྐབས་གནས་སྟངས་འགའ་ཤས་ཀྱི་ཐོག་ནས་སྔོན་མ་ལས་ལྟོས་ཏེ། ཡར་རྒྱས་གང་ཙམ་ཕྱིན་འདུག་ཀྱང་འདོད་པ་ཁེངས་པ་ཞིག་གཏན་ནས་མི་འདུག་ཁྲེན་ཏུ་ནས་རྒྱ་ནག་གཞུང་གི་ས་གནས་དཔོན་རིགས་ཚོས་སྔོན་ཐོན་གྲོང་སྡེ་ཁ་ཤས་སུ་ལྟ་སྐོར་ལ་ཁྲིད་སོང་ཡང་ཁོ་ཚོས་ཐབས་བཀའ་བླངས་ཚད་འབོད་ཆེད་གཏོང་གི་ཡོད་པ་དེ་ཡར་རྒྱས་ཀྱི་མཚོན་རྟགས་ལྟ་བུར་བགྲངས་ནས་སྟོན་གྱི་འདུག་པ་ལས་དེ་མིན་ཡར་རྒྱས་ཀྱི་རྣམ་པ་མ་འདྲ་བ་གང་ཡང་མཐོང་རྒྱུ་མི་འདུག་རྒྱ་ནག་གཞུང་གི་དཔོན་པོ་མཐོ་དམའ་སུ་འདྲ་ཞིག་ཡིན་ཡང། མགྲོན་པོར་ཁ་ལག་གཏོང་རྒྱུའི་ཐད་དོ་སྣང་ཆེན་པོ་བྱེད་མཁན་ཤ་སྟག་རེད། དེ་ཡང་ལས་བྱེད་པ་སྒེར་སོ་སོས་མགྲོན་པོ་དེ་ལ་ངོ་སོ་ལེན་པ་དང་ཆབས་ཅིག་ཡོང་སྒོ་ཞིག་ཀྱང་རག་གི་ཡོད་འདུག་ལ། སོ་སོར་ཁ་ལག་ཟ་རྒྱུའི་གོ་སྐབས་ཤིག་ཀྱང་རག་གི་ཡོད། དེ་དུས་རྒྱ་ནག་གི་མང་ཚོགས་ཙམ་དུ་མ་ཟད་དཔོན་རིགས་ཚོ་ཡང་འཚོ་བའི་གནས་སྟངས་སྐྱོ་བོ་རེད། ཐ་ན་དཔོན་རིགས་དེ་ཚོས་ལྐོག་ཏུ་སྡེར་ཁའི་ནང་གི་མེ་ཏོག་ཉི་དགའི་འབྲས་བུ་རང་གི་གློ་ཁུག་ནང་དུ་བླུགས་ནས་ཁྱེར་འགྲོ་ཡང་མཐོང་མྱོང། ཟས་མགྲོན་གྱི་ཐོག་ནས་ཁོ་ཚོས་ཆང་རག་ཤུགས་ཆེར་འཐུང་གི་འདུག་ལ། ནང་ཁུལ་ཆང་རག་འདེགས་རེས་བྱས་ནས་ར་བཟི་བའི་སྐབས་སུ་ཁ་ནས་སྐད་ཆ་ཤོར་དོགས་ཀྱིས་འཛེམ་ཟོན་ཤུགས་ཆེན་པོ་བྱེད་ཀྱི་འདུག་དེ་བཞིན་དུ་ཚོང་ཁང་ཁག་གི་ནང་འགྲོ་བའི

ངས་ལྟ་སྐོར་བྱེད་ཡུན་གྱི་རིང་རྒྱ་ནག་གཞུང་གི་འབྲེལ་ཡོད་སྡེ་ཚན་ནས་ང་ཚོ་ལ་ཧ་ཅང་དམ་དྲག་བྱེད་ཀྱི་འདུག་ཡིན་ན་ཡང་རྒྱ་ནག་གཞུང་གིས་ང་དང་མཉམ་དུ་མངགས་གཏོང་བྱས་པའི་ལས་བྱེད་འདི་ཚོས་རྟག་པར་ང་ལ་བོད་ནང་སྡོད་དགོས་པ་དང་རྒྱ་གར་དུ་ལོག་རྒྱུ་མེད་པར་ཕ་ཡུལ་དུ་རང་གི་དགོན་པའི་ནང་བསྡད་ཆོག་ལུགས་རྒྱུན་ཆད་མེད་པར་ཤོད་ཀྱི་འདུག་མཐའ་མར་ང་ཚོ་བོད་ནས་ཕྱིར་ཕུད་གཏོང་བའི་སྐབས་སུ་ཡང་རྗེས་མར་ཕྱིར་ཡོང་ཚེ་ཡག་པོ་བྱེད་ཀྱི་ཡིན་ལུགས་ཤོད་ཀྱི་འདུག་པས། སྐབས་དེར་ངས་རྒྱ་མི་དཔོན་པོ་ཚོར་ཁྱེད་ཚོའི་སྐད་ཆ་བཤད་སྟངས་ནི་བྱིས་པ་ཆུང་ཆུང་ཞིག་ལ་འགྲམ་ལྕག་གཞུས་ནས་མ་ངུ་ཟེར་བ་དང་འདྲ་པོ་མི་འདུག་གམ་ཞེས་བཤད་པ་ཡིན། སྐབས་དེར་རྒྱ་མིའི་ལས་བྱེད་ཚོས་རྒྱལ་སྤྱིའི་གནས་སྟངས་ཡག་པོ་ཤེས་ཀྱི་མེད་པའི་མཐོང་ཚུལ་གསལ་པོ་བྱུང། ཁོ་ཚོས་ནོར་འཁྲུལ་ཤོར་དོགས་ཀྱིས་སེམས་ཆུང་དང་ཟབ་ཟབ་བྱེད་ཀྱི་འདུག་ང་ཁོ་ཚོ་ལ་སྐྲག་དགོས་ཀྱི་མེད་པ་ཤེས་པར་བརྟེན་ངས་ཁོ་ཚོའི་བསམ་བློ་དང་མི་མཐུན་པའི་སྐད་ཆ་མང་པོ་བཤད་པ་ཡིན། སྐབས་དེར་རྒྱ་མིའི་དཔོན་པོ་སུ་ལ་ཐུག་ཀྱང་རུང་ཁོ་ཚོས་ང་ལ་གཅིག་གྱུར་གྱི་སྐད་ཆ་གཅིག་བཤད་ཀྱི་ཡོད་པ་དེ་ནི་ཁྱེད་ཕྱིར་མེས་རྒྱལ་དུ་ལྟ་སྐོར་ལ་ཕེབས་པར་དགའ་བསུ་ཡོད། ཁྱེད་རང་མེས་རྒྱལ་དུ་བཞུགས་ཆོག་ལ་ཕྱིར་ཕེབས་ཀྱང་ཆོག་འོན་ཀྱང་ཕྱིར་ཕེབས་པའི་སྐབས་གནའ་རྫས་ཀྱི་རིགས་དང་རྒྱུ་ནོར་ཕྱི་ལོགས་སུ་འཁྱེར་མི་ཆོག་བོད་ཀྱི་ས་ཁུལ་གང་དུ་ཕེབས་ཀྱང་མང་ཚོགས་ཀྱིས་ཕུལ་བའི་རྒྱུ་རྫས་ལེན་མི་ཆོག་མང་ཚོགས་ཀྱིས་དད་པའི་སྒོ་ནས་རང་ཉིད་ལ་གང་ཡོད་པ་དེ་རིན་པོ་ཆེར་འབུལ་ངེས་ཀྱང་དེང་སང་ཀྲུང་གོས་དཔལ་འབྱོར་ལ་ཤུགས་རྒྱག་པའི་སྐབས་ཡིན་པས་མང་ཚོགས་ཀྱི་རྒྱུ་ནོར་འཁྱེར་ན་གཏན་ནས་མི་འགྲིག་དེ་བཞིན་དུ

ཤ་ཚས། འགན་ཁུར་ལེན་གྱི་ཡོད་པ་ཞིག་མཐོང་གི་མི་འདུག་སྐབས་དེར་དོ་སྣང་བྱུང་བའི་གནས་ཚུལ་གཞན་པ་ཞིག་ནི། མི་མང་པོ་ཞིག་ངའི་སར་བསྔོ་རྟེན་འབུལ་བར་ཡོང་གི་འདུག་ཁོ་ཚོས་ཤི་བའི་མིང་ཐོ་དང་འདས་ཚེས་འདས་རྐྱེན་སོགས་གསལ་བའི་བསྔོ་ཡིག་ཕུལ་བ་དེའི་ཐོག་ནས་བོད་མི་ཤི་མཁན་མང་ཤོས་ནི་ཕྱི་ལོ་དྲུག་བཅུའི་ནང་རེད་འདུག་ཤི་སྟངས་མ་འདྲ་བ་མང་པོ་འདུག་དམར་གསོད་བཏང་བ་དང་ལྟོགས་ཤི་ཐེབས་པ། འཐབ་འཛིང་བཏང་ནས་བསད་པ། བཙོན་ཁང་དུ་ཤི་བ། ཉེས་རྡུང་བཏང་ནས་བསད་པ། གར་སོང་ཆ་མེད་དུ་གྱུར་བ། རང་ཤི་བརྒྱབ་པ་དང། ནད་མནར་གྱི་འོག་ནས་ཤི་བ་སོགས་ཤི་སྟངས་མ་འདྲ་བ་སྣ་ཚོགས་རེད། ཕྱིས་སུ་དཔྱད་ཞིབ་བྱེད་པའི་གོ་སྐབས་རེ་བྱུང་ཚེ་རྒྱ་ནག་གཞུང་གི་ལས་ཁུངས་རྙིང་པ་དང་པར་ཁང་རྙིང་པ་དེ་ཚོའི་ནང་དུ་སྐབས་དེར་བོད་མི་ལ་མནར་གཅོད་ཇི་ལྟར་བཏང་བའི་པར་རིས་རྙིང་པ་དེ་འདྲ་ཡོད་ངེས། གསན་མཁན་རྣམ་པ་ཚོ་ཐེངས་འདིའི་ལེ་ཚན་ཞུ་མཚམས་འདི་གར་བཞག་ནས་ལེ་ཚན་རྗེས་མར་གོང་འཕྲོས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་རྒྱུ་ཡིན་ལེ་ཚན་དུ་བཀོད་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་ཁྲེན་བྱམས་པའི་གཙོས་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་དེ་བཞིན་དབྱངས་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།